ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་བཅུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཟླ་བ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང།

ཚོགས་མ་གནང་སྔོན་ཚུད་ནས་རྒྱལ་ཁབ་ཁག་ཅིག་གིས་རྒྱ་ནག་གི་སྐུ་ཚབ་པར་སོ་སོས་དྲི་བ་གནང་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་གར་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ལ་ཡུ་པི་མངའ་སྡེའི་རིག་གཞུང་ལྷན་ཁང་ནས་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་ཀྱི་གཟེངས་རྟགས་འབུལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་རྒྱ་གར་གཞུང་ནས Padma Bhushan གཟེངས་རྟགས་འབུལ་རྒྱུ་ཡིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས Swiss དང Liechtenstein བོད་རིགས་ཚོགས་པའི་ཁྱབ་ཁོངས་གཟའ་མཇུག་བོད་ཡིག་སློབ་གྲྭ་ཁག་གི་སྲོལ་རྒྱུན་བོད་གཞས་གཙང་མའི་འགྲན་བསྡུར་ཐེངས་གཉིས་པ་དེ་སློབ་ཕྲུག་དང་ཕ་མ་མཉམ་རུབ་ཀྱིས་དགའ་སེམས་འཁོལ་བའི་ངང་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་ངེས་ཡིན།

དེ་ཡང། ཁཱེ་ནེ་རྡའི་གཞུང་གིས་རྒྱལ་ཚོགས་ཀྱི་སྐུ་ཚབ་ངོས་ནས་རྒྱ་ནག་གི་སྐུ་ཚབ་ལ། རྒྱལ་སྤྱིའི་ཁྲིམས་ལུགས་གཞིར་བཟུང་བོད་ཀྱི་དབུ་ཁྲིད་གོང་ས་ཏཱ་ལའི་བླ་མ་གཙོས་པའི་ཆོས་ཕྱོགས་ཀྱི་དབུ་ཁྲིད་རྣམས་བོད་མིར་འདེམས་སྒྲུག་དང་བསྐོ་བཞག་རང་དབང་ཐོག་བྱེད་ཐུབ་རྒྱུར། ལས་དོན་ཇི་དང་ཇི་སྤེལ་བའི་སྐོར་དྲི་བ་གནང་ཡོད་པ་རེད་འདུག། ཡང་འཇར་མ་ནིའི་སྐུ་ཚབ་ངོས་ནས། ད་ལྟའི་ཆར་བོད་ཀྱི་མངའ་ཁུལ་ནང་སློབ་ཕྲུག་བརྒྱ་ཆ་ག་ཚོད་གཏན་འཇགས་སློབ་གྲྭ་ཁག་ནང་བཅུག་ཡོད་མེད་དང། བོད་པའི་སློབ་ཕྲུག་རྣམས་ཀྱི་ཕ་མ་ཚོར་བུ་ཕྲུག་རྣམས་གཏན་འཇགས་སློབ་གྲྭ་ཁག་གི་ནང་འཇུག་རྒྱུའི་རང་དབང་ཡོད་མེད་དང། གལ་སྲིད་བུ་ཕྲུག་དེ་དག་གཏན་འཇགས་སློབ་གྲྭ་ཁག་གི་ནང་མ་བཅུག་པ་ཡིན་ན་ཉེས་ཆད་ཡོད་མེད་དང། སློབ་གྲྭ་དེ་དག་ནང་བོད་ཡིག་སློབ་ཚན་འཁྲིད་ཀྱི་ཡོད་མེད་སྐོར་དྲི་བ་གནང་ཡོད་པ་རེད་འདུག།

དེ་ནས་རྒྱ་གར་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ལ་ཡུ་པི་མངའ་སྡེའི་རིག་གཞུང་ལྷན་ཁང་ནས་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་ཀྱི་གཟེངས་རྟགས་འབུལ་ཡོད་པའི་སྐོར། ང་ཚོའི་འབྲས་ལྗོངས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། འདི་ཚེས་ཉི་ཤུ་རྩ་དྲུག་ཉིན་ཏེ་རྒྱ་གར་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་ཉིན་མོ་དང་སྟབས་བསྟུན་ཡུའུ་པི་མངའ་སྡེའི་རྒྱལ་ས་ལག་ནའོ་ནང་ཡོད་པའི་མངའ་སྡེའི་སྲིད་སྐྱོང་ཚོགས་ཁང་དུ་མངའ་སྡེའི་སྲིད་སྐྱོང་ལྕམ་སྐུ་ཨ་ནན་དི་བེན་པ་ཏེལ་མཆོག་དབུ་བཞུགས་ཐོག་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཡོ་གྷི་ནཱཐ་ཨ་དི་ཏི་ཡ་མཆོག་གིས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་སུ་མགོན་པོ་ཀླུ་སྒྲུབ་ཀྱི་ཆེ་བསྟོད་གཟེངས་རྟགས་འབུལ་ཡོད་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ད་རེས་ཀྱི་གཟེངས་རྟགས་དང་འབྲེལ་བའི་ཐོག་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་དཔོན་ཟུར་པ་དགེ་བཤེས་བཀྲ་ཤིས་ཚེ་རིང་ལགས་སུ་བཀའ་འདྲི་ཞུས་པར་ཁོང་གིས་སྤྱིར་འདི་ལྟ་བུའི་གཟེངས་རྟགས་དེ་ལོ་མང་གོང་ནས་འབུལ་སྲོལ་ཡོད་ན་ཡང་ནང་པའི་སྡེ་ཚན་ཁག་ལ་གཟེངས་རྟགས་འབུལ་ཡག་དེ་ད་ལོ་ནས་འགོ་འཛུགས་གནང་པ་ཞིག་ཡིན་པ་ཁོང་ནས་གསུངས་དོན། ཨོ་ལགས་སོ་དེ་གཟེངས་རྟགས་དེ་ད་ལོ་ནས་འགོ་འཛུགས་ཡིན་ས་རེད་དེ་ནང་པ་དང་འབྲེལ་བ་དེ་འབུལ་ཡག་ལ། སྐད་གདངས་དེ་ག་ལ་ཐ་ན་རྒྱ་གར་ནང་ལ་ཆོས་དར་སྐྱོ་སྤྱི་རུ་བ་བྱས་པ་དེ་འདྲས་འདུག་དེ་ནས་ནང་པ་དེ་ནང་པའི་སྡེ་ཚན་དེ་ལ་མི་གསུམ་བདམས་ཤག་སྡེ་ཚན་དེ་བདམས་སྟངས་དེ་ལེགས་སྦྱར།

གཟེངས་རྟགས་དེ་ཡང་གཙོ་བོ་ཁོང་ནས་འདས་པའི་ལོ་ཤས་ནང་མགོན་པོ་ཀླུ་སྒྲུབ་དང་དཔལ་ལྡན་ཟླ་བ་གྲགས་པའི་དབུ་མའི་ལྟ་གྲུབ་དང་འབྲེལ་བའི་དེབ་ཁག་བཅུ་ཙམ་པར་སྐྲུན་ཞུས་པ་ལ་ངོས་འཛིན་གྱིས་འབུལ་བ་ཞིག་ཡིན་འདུག་ཡང་ད་རེས་ཁོང་ལ་འདི་ལྟ་བུའི་ཆེ་བསྟོད་གཟེངས་རྟགས་ཐོབ་པར་མ་འོངས་པར་ནང་པ་སངས་རྒྱས་པའི་ཆོས་དར་སྤེལ་དང་འཛིན་སྐྱོང་སྤེལ་གསུམ་ཐད་སྔར་ལྷག་སྐུ་ལས་བསྐྱོན་རྒྱུར་སེམས་ཤུགས་འཕར་མ་ཞིག་སྐྱེ་རྒྱུར་ཁྱད་པར་ཡོད་པ་གསུང་གི་འདུག།
ཨོ་འདི་འདྲའི་ཁྱད་པར་ཞེ་དྲག་ཡོང་གི་རེད། ག་རེ་ཟེར་ན་ནམ་རྒྱུན་ད་སྤྱི་ཚོགས་ནང་མང་ཆེ་བ་ལས་ཀ་འདྲ་བྱས་པ་ཡིན་ནའི་རེད་ཨིནི་དེ་ལ་ཡང་གཟེངས་རྟགས་འདྲ་བོ་སྤྲད་བྱས་ན་ཨིནི་ཁོའི་སེམས་ཤུགས་འཕར་ཡག་ལ་སྔོན་མ་སངས་རྒྱས་ཀྱིས་རིགས་ཀྱི་བུ་ལེགས་སོ་ལེགས་སོ་གསུངས་ཡག་ནང་བཞིན་ཨོ་ར་བ་འདི་གི་སེམས་ཤུགས་སྐྱེ་ཡག་ལ་ཁྱད་པར་ཅིག་ཡོད་རེད་ཨིནི་ད་འདྲའི་འདི་གི་ད་འདི། ནང་ཆོས་དང་དེ་ཡང་དཔེར་ན་རྒྱ་གར་ནང་ལ་གཅིག་པོ་དར་བ་མ་ཡིན་ངེས།

རྒྱ་དམར་ཡོང་བའི་དེ་དང་ཨ་མི་རི་ཀ་དང་ཨོ་སྟྲེ་ལི་ཡ་དང་འདི་འདྲའི་མང་པོ་སྡིག་རྒྱན་བྱེད་ཉེན་ཅིག་བྱས་ཡིན་ཡང། ཐེངས་བརྒྱད་ཙམ་ང་འདི semester བརྒྱད་ཕྱི་རྒྱལ་ལ་བསླབ་པར་ཕྱིན་པ་རེད། དེ་ཚོ་ཚང་མ་ཁོང་ཚོ་འདི་ཤར་ཨ་རི་ལ semester གཉིས་བསླབ་པར་ཕྱིན་རེད། ཨ་ནི་ཨོ་སི་ཏི་ཡ་ལ་ཕ་གི International Institute of Higher Tibetan Studies དེ་ནང་ལོགས་ལ་ཐེངས་གསུམ་བསླབ་པར་ཕྱིན་རེད་དེ་ནང་བཞིན South Korea ལ་ཐེངས་གསུམ semester དེ་འདྲ་བསླབ་པར་དེ་ཚང་མ་སྡོམ་བྱས་ནས་རྒྱལ་ཁབ། རྒྱ་གར་ནང་ལོགས་ལ་ལས་ཀ་དང་ཨ་ནི་ཕྱི་རྒྱལ་ཚང་མ་སྡོམ་བྱས་ནས་ཨ་ནི་ཁོང་ཚོས་དེ་འདྲའི་ཆེ་བསྟོད་འདྲ་གནང་གི་འདུག་འདུག་ཟེར་ཤག། དགེ་བཤེས་བཀྲ་ཤིས་ཚེ་རིང་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ས་སྐྱ་རྒྱལ་པོ་སྒང་ཁྱིམ་ཚང་དུ་འཁྲུངས་པ་ཞིག་དང་སྐབས་དེར་བོད་ནང་རྒྱ་དམར་གྱི་བཙན་འཛུལ་དང་དྲག་གནོན་འོག་ཁོང་ཕ་མ་སྤུན་མཆེད་དང་ལྷན་དུ་འབྲས་ལྗོངས་བརྒྱུད་རྒྱ་གར་ལྷོ་ཕྱོགས་བེ་ལ་ཀོ་བིར་བཙན་བྱོལ་དུ་འབྱོར་ཡོད་འདུག་ཁོང་ཆུང་དུས་འཛིན་རིམ་བརྒྱད་པ་བར་བེ་ལ་ཀོ་བིའི་བོད་གཞུང་སློབ་གྲྭ་དང་དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ནས། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་བར་ཝཱ་ར་ན་སིའི་གཙུག་ལག་སློབ་གཉེར་ཁང་དུ་སློབ་གཉེར་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་བར་རཱཇ་པུར་ས་སྐྱ་མཐོ་སློབ་ཏུ་བསླབ་པ་སློབ་གཉེར་གནང་ཡོད་འདུག་དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་བར་ཝཱ་ར་ན་སིའི་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་དགེ་རྒན་དང་དེ་ནས་མཐོ་རིམ་གཙུག་ལག་སློབ་དཔོན་གྱི་ལས་རོགས་དང་མཐར་གཙུག་ལག་སློབ་དཔོན་སོགས་ཀྱི་ཐུགས་འགན་དུ་མ་བཞེས་ནས་ཁོན་ལོ་ངོ་སུམ་ཅུ་སོ་བཞི་ཙམ་རིང་ནང་པ་སངས་རྒྱས་པའི་ཆོས་དར་སྤེལ་དང། འཛིན་སྐྱོང་སྤེལ་གསུམ་ཐད་ཞབས་འདེགས་རླབས་ཆེན་ཞིག་བསྒྲུབས་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་རྒྱ་གར་གཞུང་ནས་པདྨ་བྷུ་ཤཱན་གཟེངས་རྟགས་འབུལ་རྒྱུ་ཡིན་པའི་སྐོར། ང་ཚོའི་ལ་དྭགས་ཁུལ་གྱི་ས་གནས་ཀྱི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་རྒྱ་གར་གཞུང་ནས་པདྨ་བྷུ་ཤཱན་གཟེངས་རྟགས་འབུལ་རྒྱུ་ཡིན་པ་རེད་འདུག་ལོ་ལྟར་རྒྱ་གར་སྤྱི་མཐུན་རྒྱལ་ཁབ་ཉིན་མོར་རྒྱ་གར་དབུས་གཞུང་ནས་སྤྱི་ཚོགས་ཞབས་ཞུ་གནང་མཁན་མི་སྣ་འདྲ་མིན་ལ་པདྨའི་གཟེངས་རྟགས་ཞེས་པདྨ་བྷི་བྷུ་ཤཱན Padma Bhushan དང་པདྨ་ཤི་རི་བཅས་ཀྱི་གཟེངས་རྟགས་འབུལ་རྒྱུ་ཡི་མཚན་ཐོ་སྟོན་གྱི་ཡོད་པ། བཞིན་འདི་ལོ་སྟེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་པདྨ་བྷུ་ཤཱན་གཟེངས་རྟགས་བཞེས་མཁན་མཚན་ཐོ་ཐོན་ཡོད་པའི་མི་གྲངས་བཅུ་བདུན་ཁྲོད་ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་མཆོག་ལ་ཆོས་ཕྱོགས་ཀྱི་སྤྱི་ཚོགས་ཞབས་ཞུ་རྒྱ་ཆེ་གནང་བར་གཟེངས་རྟགས་དེ་འབུལ་རྒྱུ་ཡིན་པ་རེད་འདུག་རིན་པོ་ཆེ་མཆོག་ལ་རྒྱ་གར་གྱི་ཆེས་མཐོ་ཤོས་གཉིས་པའི་གཟེངས་རྟགས་པདྨ་བྷུ་ཤཱན་འབུལ་རྒྱུ་ཡི་གཏམ་བཟང་དེ་ཐོས་པས་ལ་དྭགས་ཡུལ་མི་དང་བོད་མི་ཁ་ཤས་ལ་འདི་ག་རླུང་འཕྲིན་ཁང་ནས་ཁོང་རྣམས་ཀྱི་ཚོར་བ་དྲིས་པ་དག་གསན་གནང་ཡོང་བ་ཞུ། ཐོག་མར་ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་གི་ཡང་སྲིད་རྩད་གཅོད་ལྷན་ཚོགས་ཀྱི་ཚོགས་མི་ཡིན་པ་བསྟན་འཛིན་ནོར་བུ་ལགས་ཀྱིས། UT administration མཆོག་གིས་དེ་ནས UT ཡི state award ཡང་ཕུལ། དེ་རིང་ཕུལ་འདུག་ཨང་གཉིས་པ་རུ་དེ་ནས་དབུ་མའི award ཆེ་ཤོས་དེ་པདྨ་བྷུ་ཤཱན་ཕུལ་འདུག་དཔེ་མི་སྲིད་པའི་མ་བྱས་དེ་ང་དང་ལ་དྭགས་ཀྱི་མི་མང་ཚང་མ་དཔེ་མི་སྲིད་པའི་དགའ་ཚོར་ཆེན་མོ་སྐྱེས་ཡོད་རེད། ཡང་ལ་དྭགས་ཡུལ་མི་ཡིན་པ་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས་གསུངས་དོན་དུ། ང་ལ་དྭགས་མི་མང་གི་ཆ་ནས་དེ་དགའ་སྤྲོ་ཆེན་པོ་བྱུང་ཡིན་ན་རིན་པོ་ཆེ་སྐུ་བཞུགས་ཡོད་དུས་དེ་མཚན་རྟགས་དེ་སྔ་མ་ནས་གསལ་བསྒྲགས་བྱས་པ་ཡིན་ན་ད་ཡག་པོ་ཡོད་རེད་དེ་ཡིན་ན་དེ་ད་ལ་ནི་རིན་པོ་ཆེ་དག་ཞིང་ལ་ཕེབས་ཚར་རྗེས་ལའང་དེ་ནས་དབུས་གཞུང་གིས་དེ་འདྲའི་མཚན་རྟགས་དེ་མཚན་ཁོ་ཡོད་པ་ལ་ང་ཚོ་ལ་དྭགས་པ་ཚང་མའི་ཕྱོགས་ནས་དེ་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་དང་དེ་ནས་རིན་པོ་ཆེ་མཆོག་ལ་མཚན་རྟགས་གནང་བ་ལ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། མཁན་པོ་དཀོན་མཆོག་ཕན་བདེ་ལགས་ཀྱིས། འོ་ན་བོད་ཤར་འདིར་ས་དཔེར་ན་ང་ལ་དྭགས་ནང་ལ་རིན་པོ་ཆེ་ལས།

སོ་སོའི་བླ་མ་རེད། སོ་སོའི་བླ་མ་ལ་གཞུང་གིས་ཕྱོགས་ནས་འདི་འདྲའི་འདི་འདྲའི་གསོལ་རས་ཤིག་གནང་ན་ད་དཔེ་ཡག་པོ་བྱུང་སོང་ཡས་ལ་མ་གཏོགས་ང་ཚོ་དཔེ་ཧ་ཅང་དགའ་པོ་རེད་དགའ་པོ་བྱུང་སོང།
མཐའ་དོན་ལ་དྭགས་གནས་སྡོད་བོད་མི་ཡིན་པ་ཇཱན་ཤེས་རབ་ལགས་ཀྱིས།
ཡིན་ནའི་གཟེངས་རྟགས་དེ་རིན་པོ་ཆེ་ལ་འདས་ཚར་བའི་རྗེས་ལ་མ་གཏོགས་ཕུལ་ཡ་བྱུང་ཡོད་མ་རེད་དེ། ཡིན་ནའི་གལ་ཏེ། གཟེངས་བསྟོད་དེ་སྔོན་ལ་ཕུལ་ཡ་བྱུང་ཡོད་ན་ཡིན་ནའི་རིན་པོ་ཆེ་གི་ཐུགས་བརྩེ་བཀྲིན་རྒྱལ་ཡ་དང་ཡིན་ནའི་བསྟན་པ་ལ་ཞབས་ཕྱི་བསྒྲུབས་པའི་བདེན་ཚུགས་ཀྱི་ཆེད་དུ་དངོས་གནས། ཐུགས་ཕན་དེ་བས་ཀྱང་མང་བ་གསོས་ཡོད་རེད།
ཞིང་གཤེགས་དམ་པ་ལ་དྭགས་ཆོས་རྗེ་སྐྱབས་རྗེ་རྟོགས་ལྡན་རིན་པོ་ཆེ་སྐུ་འཕྲེང་དགུ་པ་དཀོན་མཆོག་བསྟན་འཛིན་ཐུབ་བསྟན་བསྟན་པའི་རྒྱལ་མཚན་མཆོག་ནི་བོད་རབ་བྱུང་བཅུ་དྲུག་པའི་ནང་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ཟླ་བ་གཉིས་པའི་ཚེས་བཅུ་གསུམ་ཉིན་ལ་དྭགས་ལ་ལོག་ཡུལ་དུ་སྐུ་འཁྲུངས་པ་དང་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་དགོངས་པ་ཆོས་དབྱིངས་སུ་ཐིམ་ཡོད་པ་རེད་འདུག་ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་ཆུང་དུས་དགུང་ལོ་བཅུ་གསུམ་སྐབས་རིན་པོ་ཆེ་མཆོག་གི་ཡོངས་འཛིན་དང་ཆབས་ལ་བོད་ལ་ཕེབས་ཡོད་པ་རེད་འདུག། ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་གི་སྐུ་ཚེ་ལོ་རྒྱུས་སུ་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་ནས་ལ་དྭགས་ལ་ཞབས་འདེགས་མང་དག་གནང་ཡོད་པའི་ནང་ནས་ལ་དྭགས་རང་སྐྱོང་ཚོགས་པའི་དབུ་སྐྱོང་གཞོན་པ་གནང་འདུག་ལ་ཡང་ལ་དྭགས་ཀྱི་བློན་ཆེན་གྱི་མཚན་ཐོག་ཏུ Ministry of Legislative Council གནང་མྱོང་ཡོད་པ་དང་ལ་དྭགས་ས་གནས་འདི་ཉིད་གཙོ་གཞུང་མངའ་སྡེ་ཞིག་མ་གྱུར་བའི་སྔོན་ལ་ཇཱ་མུ་ཀ་ཤི་མིར་འོག་ཡོད་པའི་སྐབས་ས་གནས་སུ་གཞུང་གི་སློབ་གྲྭ་མང་པོའི་ནང་ཐོག་མ་བོད་ཡིག་དགེ་རྒན་གྱི་ས་མིག་བསྐྲུན་ཡོད་པ་དེ་རིན་པོ་ཆེ་མཆོག་གི་བཀའ་དྲིན་ཡིན་པ་མི་མང་པོས་གསུང་མཁན་འདུག་རིན་པོ་ཆེ་མཆོག་སྐུ་འཚོ་བཞུགས་སྐབས་ལ་དྭགས་ས་གནས་སུ་གནས་མཁན་གྱི་བོད་མི་ཀུན་དང་འབྲེལ་བ་ཇི་འདྲ་ཡོད་པའི་ཐོག་ཇཱན་ཤེས་རབ་ལགས་ཀྱིས་གསུང་དོན་དུ།
དུས་རྒྱུན་དུ་ང་རང་ཚོ་བོད་པ་དང་གོང་ས་མཆོག་འབྲེལ་བའི་གནད་དོན་ག་འདྲས་ཅིག་ཡིན་ན་ཡང་རིན་པོ་ཆེ་གིས་འཛེམ་ཟོན་མེད་པའི་ཐོག་ནས་ཅིག་རྒྱབ་སྐྱོར་གནང་ཡ་ད་དེ་ཚོ་ཧ་ཅང་གི་ཚད་མཐོ་པོ་རེད། ང་རང་ཚོ་བོད་པ་ལ་བཀའ་དྲིན་དེ་ནི་ཆབ་སྲིད་ཀྱི་ཐོག་དང་བོད་དོན་རྒྱབ་སྐྱོར་གྱི་ཐོག་ལ་ཡིན་པ་བྱས་ནི་ཆོས་ཕྱོགས་ཀྱི་ཆ་ནས་ད་རིན་པོ་ཆེ་གི་ས་ནས་བཀའ་དབང་བཀའ་ཆོས་ཞུ་ཡ་དང་ནི་ཅིག་ང་རང་ཚོ་གི་བོད་བོད་པ་དང་འབྲེལ་བའི་རྒྱབ་ཡ་ཞབས་རིམ་དང་དེ་འདྲས་ཀྱི་ཐོག་ལ་རིན་པོ་ཆེ་མཆོག་དགོན་དུ་བཅར་ཡ་ནི་བྱང་ཐང་འགྲོ་བ་བྱེད་ན་ང་རང་ཚོ

མཇལ་འཕྲད་གནང་ཡོད་པ་རེད་འདུག་དེ་ཡང་བལ་ཡུལ་གྱི་སྲིད་བློན་པུ་ཤ་པ་ཀ་མཱལ་དཱལ་མཆོག་དང་རྒྱ་ནག་གི་བློན་ཆེན་གཞོན་པ་སུན་ཧའེ་ཡན་དང་མཇལ་འཕྲད་གནང་སྐབས་བལ་ཡུལ་དང་རྒྱ་ནག་གི་འབྲེལ་བའི་གནས་བབ་གང་ཅི་དང་ཕྱོགས་གཉིས་ཀའི་ཁེ་ཕན་གྱི་གནད་དོན་ཁག་གི་སྐོར་གྲོས་བསྡུར་གནང་ཡོད་པའི་སྐོར་བལ་ཡུལ་གྱི་སྲིད་བློན་མཆོག་ལ་ཕྱི་སྲིད་ཐོག་སློབ་སྟོན་ཕུལ་མཁན་སྐུ་ཞབས་སུ་པག་སབ་ཀོ་ཊ་ཡིས་བརྗོད་ཡོད་པ་རེད་འདུག་གཞན་ཡང་ཕྱོགས་གཉིས་བལ་ཡུལ་གྱི་སྲིད་བློན་མཆོག་ཉེ་ཆར

ཨོ་ལི་དང་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་གང་ཅིའི་ཐོག་གྲོས་མོལ་གནང་ཡོད་པ་དང་ཆབས་ཅིག་ཏུ། བལ་ཡུལ་ངོས་ནས་རྒྱ་ནག་གཅིག་ཅེས་པའི་སྲིད་ཇུས་དེར་ཆོད་སེམས་བརྟན་པོའི་ཐོག་བཟུང་རྒྱུ་ཡིན་པའི་སྐོར་ནན་བརྗོད་བྱས་ཡོད་པ་རེད་འདུག་རྒྱ་ནག་གི་བློན་ཆེན་གཞོན་པ་སུན་ཡིས་བལ་ཡུལ་གྱི་དམར་ཤོག་ཚོགས་པའི་ཚོགས་གཙོ་ཨོ་ལི་ལ་རྒྱ་ནག་ངོས་ནས་བལ་ཡུལ་གྱི་དཔལ་འབྱོར་འཛུགས་སྐྲུན་ཡར་རྒྱས་ཐོག་རྒྱབ་སྐྱོར་གནང་རྒྱུ་ཡིན་པའི་སྐོར་དང། སྲིད་འཛིན་ཞི་ཅིན་ཕིང་གིས་བསྐུར་གནང་བའི་འཕྲིན་ཡིག་ཞིག་ཀྱང་སྒྲོག་སྦྱང་གནང་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ནང་བཀོད་འདུག། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས། རྒྱ་གར་བྱང་ཤར་ཁུལ་གྱི། V-TAG། ཞེས་པའི་གཞོན་སྐྱེས་དྭང་བླངས་ཞབས་ཞུ་བ་རྣམ་པར་བོད་དོན་ལས་འགུལ་སྤེལ་ཕྱོགས་དང་གཞོན་སྐྱེས་ཀྱི་ནུས་སྟོབས་གོང་འཕེལ་གཏོང་ཕྱོགས་ཟབ་སྦྱོང་གི་བརྗོད་གཞིའི་ནང་ལས་འགུལ་སྤེལ་ཕྱོགས་དང་འབྲེལ་ལམ་དང། ལས་འགུལ་ངོ་སྤྲོད་གནང་ཕྱོགས་བཅས་ཀྱི་ཐོག་སྦྱོང་བརྡར་ཞིག་བཞུགས་སྒར་དུ་ཕྱི་ཚེས་ཉི་ཤུ་རྩ་དྲུག་ནས་ཕྱི་ཚེས་ཉི་ཤུ་རྩ་དགུ་བར་ཉིན་བཞིའི་རིང་གནང་གི་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། གོང་ཞུས་ཟབ་སྦྱོང་གི་ཉིན་གཉིས་པ་དེར། ཕྱི་དྲིལ་ལས་ཁུངས་ཀྱི་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས། བཙན་བྱོལ་ནང་གི་བོད་མི་མི་རབས་རྒན་པ་རྣམས་ཉུང་དུ་འགྲོ་བའི་དུས་སྐབས་འདིར། གཞོན་སྐྱེས་རྣམས་ཀྱིས་བོད་རང་དབང་ལས་འགུལ་གྱི་འགན་འཁུར་བཞེས་གནང་རྒྱུ་དེ་གནད་འགག་ཆེན་པོ་ཆགས་ཡོད་པ་རེད་ཅེས་གསུངས་འདུག་དེ་བཞིན་ཁོང་གིས་ཟབ་སྦྱོང་ནང་ཞུགས་མཁན་རྣམས་ཀྱིས་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་ད་ལྟའི་བོད་ནང་གི་གནས་བབ་རྒྱུས་ལོན་བྱེད་རྒྱུ་དེ་གལ་ཆེའི་རང་བཞིན་དང་བོད་ནང་དང་བཙན་བྱོལ་ནང་གི་བོད་མི་རྣམས་ཀྱིས་ཁོར་ཡུག་ཇི་འདྲ་ཞིག་གི་ནང་གདོང་ལེན་གནང་དགོས་ཆགས་ཡོད་པ་དེ་ཤེས་རྟོགས་གནང་དགོས་པའི་སྐོར་གསུངས་ཡོད་པ་རེད་འདུག་ཡང་ཁོང་གིས་མུ་མཐུད་ནས་རྒྱ་ནག་གཞུང་གིས་བོད་ནང་འཆར་གཞི་དང་ལྡན་པའི་ཐོག་བོད་མི་རྣམས་ལ་རང་དབང་ཁག་རྩ་བ་ནས་སྤྲོད་ཀྱི་མེད་པ་མ་ཟད། བོད་རྒྱ་ཡུལ་དུ་བསྒྱུར་ཆེད་བོད་མིའི་ངོ་བོ་རྩ་མེད་བཟོ་བའི་ཁོར་ཡུག་འདིར་བོད་རིགས་གཞོན་སྐྱེས་རྣམས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་དེ་སྔ་བྱུང་མྱོང་མེད་པའི་བཙན་བྱོལ་བོད་མིའི་སྤྱི་ཚོགས་ཤིག་དང་བོད་རང་དབང་གི་ལས་འགུལ་སྤེལ་བའི་གནས་བབ་ཞིག་ཡོད་པ་དེ་ནམ་ཡང་བརྗེད་ཐབས་མེད་པའི་སྐོར་གསུངས་འདུག་གོང་ཞུས་ཟབ་སྦྱོང་དེར་བོད་རིགས་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས། བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་གནས་ཉམས་ཞིབ་བཅས་པའི་འགོ་ཁྲིད་ཁག་ཅིག་ཞུགས་གནང་ཡོད་པ་རེད་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། ཁ་ཉིན། ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་དེ་སེ་ར་སྨད་ཀྱི་བླ་མ། འོད་ཟེར་རིན་པོ་ཆེ། ནི། གནས་མཆོག་ཝཱ་ར་ཎཱ་སིར་གནས་སྐོར་དུ་བསྐྱོད་པའི་སྐབས་དེ། ནི། ཝཱ་ར་ཎཱ་སིའི་ཉེ་འཁྲིས་སུ་ཡོད་པའི། རྒྱ་གར་གྱི་སློབ་གྲྭ་ཞིག་གིས། ནི། རྒྱ་གར་གྱི་དམངས་གཙོའི་དུས་ཆེན་ཐེངས་བདུན་ཅུ་དོན་ལྔ་པའི་མཛད་སྒོའི་ཐོག། ནི། སྐུ་མགྲོན་དུ་གདན་ཞུ་གནང་བཞག། ཨ་ནི། འདིའི་སྐོར་ལ། ཝཱ་ར་ཎཱ་སི་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་དགེ་ལུགས་རང་གཞུང་གི་དགེ་རྒན་དང་ཨ་ནི་སློབ་གཉེར་བའི་རིག་སྡེ་སྐུ་གཞོགས་ངག་དབང་བསྟན་འཕེལ་ལགས་ཀྱིས་ཨ་ནི། གནས་ཚུལ་འདིའི་སྐོར་ལ། ངོ་སྤྲོད་འདི་ལྟར་གནང་གི་འདུག།

ང་རང་གི་ནང་པའི་ཁོངས་ཡིན་འདི་ཡང་ཅག་མ་ཟེར་རིགས་དང་ཨ་ནེ་ཡ། ཨ་རུ་ནཱ་ཅལ་འདི་ཕྱོགས་དེ་བ་ནས་མང་པོ་ཞིག་སློབ་གཉེར་གནང་མཁན་ཡོད་རེད་ཆ་ཧ་ལམ་སློབ་གཉེར་བ་ཆིག་སྟོང་ཟིན་མ་ཟིན་འདི་འདྲ་ཞིག་ཏུ་འདུག་ཨ་དགེ་རྒན་ལས་བྱེད་བྱས་དེ་ཡི་སློབ་གྲྭ་དེ་ཡི་ཨ་ནེ་གལ་ཆེན་པོ་ཞིག་ཆགས་དེ་ཡི་འདུག་ད་ལྟ་དེ་སློབ་གྲྭ་དེ་ཡང་དབུ་བཙུགས་མཁན་དེ་གཙོ་བོ་ད་ལྟ་ཨེ་ལེགས་ནི་དེ་ཨི་ཏཱ་ལི་ནས་ཡིན་པ་ཅིག་ཁོང་དེ་ཕེབས་ཡོད་རེད་ཁོ་རང་ད་རྒྱུན་རིང་པོ་ཕྱིན་ནས་ལོ་ཉི་ཤུ་རྩ་གྲངས་ནས་ཁོ་རང་གི་སྐུ་ལས་བསྐྱོན་བྱས་སློབ་གྲྭ་དང་ཚགས་ཚུད་པོ་ཅིག་དང་དཔེ་རྒྱ་ཆེན་པོ་ཞེ་པོ་ཅིག་དེ་ཆགས་དེ་རེད་དེའི་ད་དབུ་འཛིན་རེད་གཙོ་བོ་དེ་ད་སྐྱབས་རྗེ་བྱང་རྩེ་ཆོས་རྗེ་རིན་པོ་ཆེ་རྗེ་བཙུན་གསུང་རབ་མཆོག་འདུག་ཆགས་དེ་རེད་དེ་ཡིན་དེ་ད་དེ་ཡིས་སློབ་གྲྭ་དེའི་སྐོར་ལ་ནི་དེའི་ལ་སྐྱབས་རྗེ་འོད་ཟེར་རིན་པོ་ཆེ་འདིར་ཕེབས་པའི་སྐབས་ལ་ནི་དུས་སུ་ཁོ་རང་ཚོས་ཀྱི་མཁྱེན་རྟོགས་བྱུང་འདུག་ཟེར་ནས་ནི་འབྲེལ་བ་ཞུས་ནས་ཨ་ཁོང་ཚོས་ཀྱི་གདན་ཞུ་གནང་སོང་གཙོ་བོ་ད་ལྟ་ད་ལྟ་གསུངས་སོང་རེད་ཨ་ནི་རྒྱ་གར་གྱི་ཨ་ནི་ག་དམངས་གཙོ་དུས་ཆེན་ད་དབུ་བརྙེས་ནས་ལོ་བདུན་ཅུ་དོན་ལྔ་འཁོར་བའི་གྱི་མཛད་སྒོ་དེ་ལ་ནི་ཁོ་རང་ཚོས་གསུང་ཡ་བྱས་བ་དྲན་ལེ་ན་ཨ་སྐྱབས་རྗེ་འོད་ཟེར་རིན་པོ་ཆེ་ད་དུག་སེ་གང་ཉི་མ་བླ་མ་ཟེར་བ་ཁོ་རང་གི་དེ་རེད་དོ་ཨ་ཁོང་ད་ད་དེའི

གཙོ་བོ་མི་དམངས་ལ་ནི་བཀའ་སློབ་དེ་དང་འདི་བ་ལ་ནི། དོན་དག་གཙོ་བོ་དེ་འདི་རེད་ད། འདི་རྣམས་ལ་བསླབ་པ་སློབ་གཉེར་སྐྱོན་དགོས་དེ་གལ་ཆེན་པོ་ཡིན་པ་དང་འདི་འདྲའི་ཐོག་ལ་དཔྱད་སྤྱི་ཡོངས་བྱས་ནས་དེ། གནས་རྩ་ཆེན་པོ་ཞིག་ཡིན་པར་སོང་ཙང་གནས་འདི་ལ་ནི། གང་ཟག་སངས་རྒྱས་བཅོམ་ལྡན་འདས་ཀྱིས་བདེན་བཞིའི་གྱི་ཆོས་འཁོར་རིམ་པ་དེ་འདྲ་ཅིག་བསྐོར་གནང་བ་རེད། འདི་ཡང་ནི་འཛམ་བུ་གླིང་སྤྱི་ལ་ནི། ད་ཞི་བདེ་བས་དང་འདིའི་ཐོག་ལ་ད།

ཞེ་པོ་ཅིག་སྐུ་ངལ་སྐྱོན་བྱས། ཨ་ནི་ད་དེ་འདྲ་སློབ་གྲྭ་དེ་ལ་གཅིག་དང་དེ་ནས་ཕ་གི་རྡོ་རྗེ་གདན་ལ་གཅིག་གཉིས་བཙུགས་གནང་འདུག་བ་ལ། ཨོ་དེ་ཡིན་དུས་གང་དེའི་དབུ་འཛིན་གྱི་ཚུགས་དེ་ལ་ནི་ང་ཚོ་སྐྱབས་རྗེ་སྒོ་སོག་རིན་པོ་ཆེ། ད་ལྟ་བྱང་རྩེ་ཆོས་རྗེ་རིན་པོ་ཆེ་རྗེ་བཙུན་ངག་དབང་གསུང་རབ་ཁོང་འདུག་ས་ཅིག་རེད་འདུག་ཨ་ནི། བླ་མ་བཟོད་པས་ཀྱིས་ཁོང་རང་སློབ་མ་བྱས་ཨ་ནི་བླ་མ་བཟོད་པ་ལ་ཞེ་པོའི་དེ་རེད་བཞག་དད་གུས་ཆེན་པོ་ཞུ་གི་ཡོད་དེ་ཡིན། དུས་རིང་པོ་ནས་སློབ་མ་ནང་ཞུགས་ནས་འོ་འདི་འདྲ་ཅིག་རེད་འདུག་ཨ་ནི་ཁོ་རང་གིས་ད་བླ་མ་བཟོད་པ་རིན་པོ་ཆེ་གིས་ཨ་འདི་ཅིག་ལམ་སྟོན་དང་དེ་འདྲ་ཅིག་ཡོད་པ་ཡིན་ས་རེད་ཨ་ནི་ང་འདུག་ས་ཅིག་གོ་ཐོས་དེ་འདྲ་བྱུང་སོང་ཨ་ནི་གྲྭ་ཚང་རིན་པོ་ཆེ་ཁ་སང་དེར་ཕེབས་པའི་སྐབས་དེ་བ་ན་ནི་མཉམ་དུ་ད་ལྟ་དེ་དེ་ལ་ཡང་བླ་མ་བཟོད་པས་ཀྱིས་ད་ལྟ་སྒྲོལ་མ་ལྷ་ཁང་ཟེར་འདི་དེ་ལ་ཡོད་རེད་དེ་ན་ཡང་རིན་པོ་ཆེ་ཡང་གདན་ཞུས་དེ་ན་ཡང་རིན་པོ་ཆེ་ན་ཨ་ནི་བཀའ་སློབ་ལམ་སྟོན་ཞུ་ཡས་རེད་འདུག་ས་ཅིག་དེར་བླ་མ་བཟོད་པ་རིན་པོ་ཆེ་གིས་ཡང་དེ་ལ་གང་ཟག་དུས་རྟག་ཏུ་དེ་ན་ཡང་དམིགས་བསལ་གྱི་མཛད་པ་འཕྲིན་ལས་སྣ་ཚོགས་ཅིག་ཡོད་དེ་འདི་ནང་ལོགས་ཡང་སྒྲོལ་མ་འདུག་ས་ཅིག་མཚན་འདོན་གནང་ས་ཀྱིས། འདུག་ཟེར་གྱི་ཡང་སྒྲོལ་མ་ལྷ་ཁང་སེ་འདེད་ཀྱི་འདས་ལ་ཡང་འདེད་ཆོས་བྱས་ཨོ་འདི་ཆ་ཚང་བཞི་བོ་ལྡི་ལི་ནག་སུ་སི་གཞོན་ཡིན། བློ་གསལ་ཡང་ནི་སྐུ་ཤོག་དེ་རིགས་ང་ཚོ་ཡ་ད་རྒྱ་གར་གྱི་གནས་མཆོག་ཝ་ར་ཎ་སི་ཉེ་འཁྲིས་ཀྱི་བླ་གྲྭ་ཞིག་ལ་ནི་སེ་ར་སྨད་ཀྱི་བླ་མ་འོད་གསལ་རིན་པོ་ཆེ་ནི་རྒྱ་གར་གྱི་དམངས་གཙོའི་དུས་ཆེན་ཐེངས

སློབ་མ་དང་ཕ་མ་སྡོམ་ཁྱོན་མི་གྲངས་བརྒྱད་བརྒྱ་ལྷག་ཙམ་ལྷན་འཛོམས་ཀྱིས་སློབ་ཕྲུག་རྣམས་ཀྱིས་བོད་ཀྱི་རྒྱལ་གླུ་བཏང་སྟེ་བོད་གཞས་འགྲན་བསྡུར་ཐེངས་གཉིས་པ་དབུ་འཛུགས་མཛད་སོང། དེ་ནས་སློབ་ཕྲུག་ཕོ་མོ་ཚོས་བོད་མི་རིགས་ཀྱི་རྣམ་པ་མཚོན་པའི་བོད་གཞས་གཙང་མ་གཞས་འགྲན་བསྡུར་གྱི་ཆེད་དུ་མཉམ་གཞས་དང་འཁྲུགས་གཞས་སྣ་ཚོགས་ཟབ་མོ་གཟིགས་མཁན་ཚོའི་སྤྱན་ལམ་དུ་གཟིགས་འབུལ་གནང་བཞིན་པའི་སྐབས། གུས་པ་གསར་འགོད་པས་འགྲན་བསྡུར་འགོ་ཁྲིད་གནང་མཁན་སུད་སི་དང་ལེག་ཏན་སི་ཐེན་བོད་རིགས་ཚོགས་པའི་བོད་སློབ་སྤྱི་ཁྱབ་འགན་འཛིན་ཚེ་དབང་མུན་སེལ་ལགས་སུ་འགྲན་བསྡུར་འགོ་ཁྲིད་གནང་དགོས་པའི་དམིགས་ཡུལ་བཀའ་འདྲི་ཞུས་པའི་བཀའ་ལན་དུ། དེང་སྐབས་རྒན་གཞོན་ཚང་མས་དེང་དུས་ཀྱི་འཁྲབ་རྩལ་ལ་དབྱིངས་ཞུགས་ཏེ་སྲོལ་རྒྱུན་གྱི་གཞས་སྣ་ཁག་ཉམས་རྒུད་འགྲོ་གི་ཡོད་ཙང་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡོང་ཐབས་ཀྱི་སླད་བྱིས་པ་ཆུང་ངུའི་དུས་ནས་སྲོལ་རྒྱུན་གྱི་གཞས་སྣར་དོ་སྣང་ཡོང་རྒྱུའི་དམིགས་ཡུལ་བཟུང་གི་ཡོད་ཅེས། སྲོལ་རྒྱུན་ལབ་ན་ང་རང་ཚོའི་བོད་ཆོལ་ཁ་གསུམ་ལ་ཡང་ད་བོད་གནའ་རབས་ཀྱི་གཞས་གནའ་བོའི་གཞས་ཡོད་ར། ཕ་མེས་ཀྱི་གཞས་དེ་ནི་བྱེད་རྙིང་བྱེད་རྙིང་པ་བྱེད་ར་འདི་ང་ཚོ་ཉམས་འགྲོ་གོ་ར། འོ་འདི་མི་ཉམས་རྒྱུན་འཛིན་ཡོང་ཡག་ཆེད་དུ་ཨ་ནི། གཙོ་བོ་འདི་སེམས་བྱ་ནི་ཟློས་གར་རྒན་ལགས་དང་ཚང་མ་བོད་སློབ་འགན་འཛིན་བརྒྱུད་ནས་ང་ཚོའི་ཁ་ལག་དུ་ཨིན་ཇི་སྐད་དང་མ་སོར་ནས Promote ཤུགས་ཆེན་པོ་བྱེད་དགོས་ར་སྲོལ་རྒྱུན་ལ་ཤུགས་རྒྱག་དགོས་ཡོད་ས་ནི།
དེ་བཞིན་བོད་གཞས་གཙང་མའི་འགྲན་བསྡུར་གྱི་སྐུ་མགྲོན་གཙོ་བོའི་གྲས་སུད་སི་དང་ལེག་ཏན་སི་ཐེན་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་འགྲེལ་བརྗོད་གནང་པ་ལྟར་ཞུས་ན། གཙོ་བོ་ཕ་མ་དང་དགེ་རྒན་ཚོགས་ཆུང་སོ་སོའི་བོད་སློབ་འགན་འཛིན་ཐུན་མོང་གིས་ཕན་ཚུན་གཞོགས་འདེགས་གནང་པའི་བཀའ་དྲིན་གྱིས་ལས་དོན་ཚགས་ཚུད་པོ་འདུག་དེ་འདྲ་སོང་ཙང་དགེ་སློབ་ཚང་མར་ཐུགས་རྗེ་ཆེ་ཞུ་གི་ཡོད། དེ་བཞིན་གལ་པོ་ཆེ་ལ་ནན་ཏན་གྱི་དཔེ་བཞིན་རྒན་གཞོན་ཚང་མས་ཡ་རབས་སྤྱོད་བཟང་གི་དཔལ་ཡོན་གོང་འཕེལ་བཏང་པ་དང་ཆབས་ཅིག་རིག་པ་སྒྲིམ་དགོས་ཀྱི་འདུག་གང་ཡིན་ཟེར་ན་དེང་སྐབས་བོད་ནང་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭའི་ལམ་ནས་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་ཐད་སྔར་ལས་ལྷག་པའི་འབད་བརྩོན་བྱེད་བཞིན་ཡོད་ཅེས། ཨ་ནི་དམིགས་བསལ་གྱིས་ད་བོད་ལ་རྒྱ་མི་དམར་པོའི་གཞུང་གི་སྲིད་ཇུས་ངན་པ་འདི་བོད་ལ་གཏན་འཇགས་སློབ་གྲྭ་བཙན་དབང་གིས་གཏན་འཇགས་སློབ་གྲྭ་མང་པོ་ཅིག་བཙུགས་ཡོད་དུས་ཙཱ་ནས་ཨ་ནི་ཁོ་རང་ཚོ་ལ་བོད་པའི་གི་རིག་གཞུང་གོམས་གཤིས་གཤིས་ཀ་སྐད་ཡིག་སྦྱང་ཡག་གི། གོ་སྐབས་མེད་དུས་ཙམ་ནས་ཨ་ནི་ང་ཚོ་དམིགས་བསལ་གྱིས་བོད་ཀྱི་ཕྱི་ལོགས་ནས་ཕྱི་རྒྱལ་ལ་ག་ལ་ཡོད་རུང་ག་ལ་ཡོད་མཁན་དེ་གས་ཀྱི་ཨ་ནི་ང་ཚོའི་རིག་གཞུང་སྐད་ཡིག་གོམས་གཤིས་དེ་གས་སྦྱང་ཡ་དེ་དམིགས་བསལ་གྱིས་གལ་ཆེན་པོ་ཆགས་དེ་བྱས་ཙང་གི་དོན་ང་ཚོ་ལ་ལས་འགན་སྔར་ལས་ལྷག་ག་ཅིག་ཡོད་པ་ཅིག་གི་ཚོར་བ་རང་ཡོད། ཐེངས་འདིའི་བོད་གཞས་འགྲན་བསྡུར་གྱི་གཟུ་དཔང་བྷེལ་ཇམ་ནས་ཕེབས་པའི་ནོར་བུ་ཚེ་རིང་ལགས་ཀྱིས་གུས་པ་གསར་འགོད་པར་གཟིགས་ཚུལ་འགྲེལ་བརྗོད་གནང་དོན་དུ།

བོད་ཆོས་བྱེད་གནང་མཁན་མང་པོ་འདུག་པ་དང་དེ་རིང་རིག་གཞུང་ཉིན་མོ་ཡིན་ཙང་ང་ཚོ་དངོས་གནས་དམིགས་བསལ་གྱི་ད་ནི་ང་རང་ཚོ་སྲོལ་རྒྱུན་གྱི་དེ་རོལ་ཆ་ཡིན་ན་རེད་སྲོལ་རྒྱུན་གྱི་ད་བྱེད་འཁྲབ་ང་རང་ཚོའི་ང་རང་ཚོ་སྲོལ་རྒྱུན་གྱི་འཁྲབ་སྟོན་བཅུ་རེད་པ་ལ་དེ་གནང་མཁན་ཁ་ཤས་སུ་བྱུང་ཟེར་བ་དེ་དངོས་གནས་མཐོང་དེ་དགའ་པོ་བྱུང། ང་རང་ཚོ་སྲོལ་རྒྱུན་གྱི་དེ་ལ་ཡར་རྒྱས་སུ་ཞིག་འབད་བརྩོན་གནང་དགོས་འདུག་དཔེ་གལ་ཆེན་པོ་རེད་ཤག་ལགས། མཇུག་ཏུ་གཟའ་མཇུག་བོད་ཡིག་སློབ་གྲྭའི་གལ་འགངས་ཆེ་ཆུང་དང་དེའི་ཐད་ཕ་མ་ཚོར་དགོངས་ཚུལ་དང་ཚོར་བ་ཇི་ཡོད་བཀའ་འདྲི་ཞུ་གི་ཡིན། ཕ་མ་བློ་བཟང་ལགས་ནས་དགོངས་ཚུལ་གསུངས་དོན་དུ། མི་རིགས་ཀྱི་ཨ་ནི་རིག་གཞུང་འདི་ལ་འདོད་བསམ་པ་ང་བོད་པ་ཡིན་ལ་འདོད་བསམ་པ་ལ་སོ་སོའི་རིག་གཞུང་འདི་གལ་ཆེན་པོ་ཡིན་པ་དང་རྩ་ཆེན་པོ་ཡིན་པ་འདི་ཨ་ནི་སོ་སོ་གི་གནད་འགག་ཆེ་ཤོས་དེ་ཡང་བརྩིས་ནས་ཨ་ནི་འདི་ཉིན་མོ་ལ་སོ་སོ་གི་མཉམ་ཞུགས་བྱེད་ཀྱི་དུས་ཚོད་ཅིག་བཏོན་འདི་ཉིན་མོ་ལ་སེམས་ཤུགས་ཅིག་འཁྱེར་ནས་ཨ་ནི་སོ་སོ་གི་བུ་ཕྲུག་དེ་ཚོ་ལ་འདི་གི་གནད་འགག་ཆེ་ཆུང་འདི་འགྲེལ་བཤད་ཞིག་རྒྱག་པར་བྱས་ན་ཨ་ནི་དུས་རྒྱུན་ཨ་ནི་ང་ཚོའི་གི་འཐབ་རྩོད་འདི་མུ་མཐུད་ནས་ཨ་ནི་དུས་རྒྱུན་གནས་པ་འདི་གནས་ནས་འགྲོ་གི་རེད་བསམ་གི་འདུག། སློབ་མའི་ཕ་མ་བཀྲ་ཤིས་དོན་འགྲུབ་ལགས་ནས་དགོངས་ཚུལ་གསུངས་དོན་དུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་ལྟ་ཐུགས་ཀྱི་དམ་བཅའ་བཞིའི་ནང་ལོགས་ནས་ད་གཙོ་ཆེ་ཤོས་གཅིག་དེ་མི་རིགས་ཀྱི། ནི། རིག་གཞུང་གཅེས་འཛིན་དང་སྐད་ཡིག་བདག་ཉར་ཟེར་ཡས་དེ་སྐོར་ལ་རེད། བྱས་ཙང། ས་གནས་ལ་ཡིན་པ་ནས་ཀྱི་མཛད་གཙོ་རྣམ་པ་ཚོས་གཙོས། ནི། བོད་ཡིག་སློབ་གྲྭའི་ཀྱི་འགན་འཛིན་རེད་ནི་ས་གནས་ལ་ཡིན་པ་ནས་ད་བོད་ཡིག་རྒན་ལགས་རིག་གཞུང་རྒན་ལགས། ཚང་མས་ཀྱི། ཐུགས་ཁུར་བཞེས་སྟངས་དེ་ཚོ་ཚང་མ། འོ་འདི་དང་གཅིག་མཚུངས་བྱས་བྱས་ནི། ཕ་མ་ངོས་ནས་ཡིན་པ་ནས་ད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས། ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། མཉམ་འབྲེལ་རྒྱལ་ཚོགས་ཀྱིས་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་དུས་བཀག་བསྐྱར་ཞིབ་ཚོགས་འདུ་དེ་འཚོག་དགོས་པའི་གནད་འགག་དང་མཇུག་འབྲས་སོགས་ཀྱི་ཐད་མཉམ་འབྲེལ་རྒྱལ་ཚོགས་ཀྱི་བསྟི་གནས་སུའུ་ཙེ་ལན་གྱི་གྲོང་ཁྱེར་ཇེ་ནེ་ཝར་དངོས་སུ་བཅར་ནས་བོད་དོན་ཞུ་གཏུག་གནང་མཁན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་འགན་འཛིན་བུ་ཆུང་ཚེ་རིང་ལགས་དང། ཡུ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་དབང་པོ་ལགས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན་ཟླ་བ་འདིའི་ཚེས་ཉེར་གསུམ་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འཛམ་གླིང་ཡོངས་ཁྱབ་དུས་བཀག་བསྐྱར་ཞིབ་ལས་དོན་ཚོགས་ཆུང་གི་ཚོགས་ཐེངས་བཞི་བཅུ་ཞེ་ལྔ་པའི་ཐོག་ལ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ལ་འཛམ་གླིང་ཡོངས་ཁྱབ་ཀྱི་དུས་བཀག་བསྐྱར་ཞིབ་ཚོགས་འདུ་འཚོགས་ཡོད་པ་རེད། སྐབས་དེར་ཨ་མི་རི་ཀ་གཙོས་པའི་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་དང་ཤར་ཏུར་ཀི་སི་ཐན་གཙོས་པའི་རྒྱ་ནག་ཁྱོན་ཡོངས་ཀྱི་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་ལ་ངོ་རྒོལ་དང། ལྷག་པར་དུ་རྒྱ་ནག་གཞུང་གིས་མི་རིགས་རྒྱ་སྒྱུར་གྱི་སྲིད་བྱུས་འོག་བོད་ནང་ལ་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་བྱེད་དགོས་པ་ནན་བརྗོད་གནང་འདུག་དེ་རིང་གི་ང་ཚོའི་གླེང་མོལ་གྱི་ལེ་ཚན་ནང་ལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ལ་འཛམ་གླིང་ཡོངས་ཁྱབ་ཀྱི་དུས་བཀག་བསྐྱར་ཞིབ་ཚོགས་འདུའི་སྐོར་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་གནས་ཡུལ་སུའི་སི་གི་ཇི་ནི་ཝ་གྲོང་ཁྱེར་ལ་དངོས་སུ་བཅར་ནས་བོད་དོན་ཞུ་གཏུག་གནང་མཁན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་འགན་འཛིན་བུ་ཆུང་ཚེ་རིང་ལགས་དང། ཡོ་རོབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་དབང་པོ་བཀྲས་མཐོང་ལགས་རྣམ་པ་གཉིས་ཀ་དང་ལྷན་དུ་གླེང་མོལ་བྱེད་རྒྱུ་ཡིན། ཨ་ནེ་རྣམ་པ་གཉིས་ཀ་དེ་རིང Skype བརྒྱུད་ནས་ང་ཚོའི་ལས་རིམ་འདིའི་ནང་ཕེབས་ལ་ཐུགས་རྗེ་ཆེ།
གོ་སྐབས་གནང་བར་ཐུགས་རྗེ་ཆེ།
ལགས་བུ་ཆུང་ལགས་ད་ལྟ་ངས་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཅིག་འཛམ་གླིང་ཡོངས་ཁྱབ་ཀྱི་དུས་ཆེན་ད་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་དེ་ལ་བསྐྱར་ཞིབ་ཞིག་གནང་ཡག་འདི་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་མང་པོ་ཅིག་བྱུང་གི་ཡོད་རེད་ད་བོད་ཕྱི་ནང་གཉིས་ཀར་འདིའི་སྒང་དོ་སྣང། བྱེད་ཀྱི་ཡོད་རེད། ད་ལྟ་གི་བསྐྱར་ཞིབ་ཀྱི་ཚོགས་འདུ་འདི་གནད་འགག་ག་འདྲ་ཞིག་ཆགས་བསྡད་ཡོད་རེད། ད་ལྟའི་བསྐྱར་ཞིབ་ཀྱི་ཚོགས་འདུ་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཡོངས་ཀྱི་འགྲོ་ལུགས་ཐོག་ནས་ཆ་ཤས་གལ་ཆེ་ཤོས་ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་གནད་དོན་འདི་ཡིན་པས་ན། ད་ལྟའི་གི་ད་ལྟ་ང་ཚོར་དུས་བཀག་གི་བསྐྱར་ཞིབ་ཀྱི་འདི་འགོ་བཙུགས་ཡ་ཉིས་སྟོང་དྲུག་ལོ་ཞེས་བྱས་མཉམ་འབྲེལ་རྒྱལ་ཚོགས་ཀྱི་དེ་ནས་འགོ་བཙུགས་པ་ཞིག་ཆགས་བསྡད་འདི་ཡིན་པས་ན་རྒྱལ་སྤྱིའི་ནང་གི་རྒྱལ་ཁབ་ཁག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ། གཏིང་ཟབ་པའི་ཐོག་ནས་གཟིགས་ཡས་ཀྱི་ལམ་ལུགས་ཅིག་ཆགས་བསྡད་ད་འདི། ལོ་བཞི་དང་ཕྱེད་ཀའི་བར་ལ་ཐེངས་རེ་རེ་གནང་གི་ཡོད་རེད་ད་རེས་ད་ཟླ་དང་པོའི་གི་འདི་ནང་ལ་ཡིན་ན་རྒྱ་ནག་འདི་ཁེལ་བསྡད། རེད་དབང་པོ་ལགས་ཁྱེད་རང་གི་ཅིག་གསུང་དང་འདི་གལ་ཆེན་ག་འདྲ་ཅིག་དེའི་སྒང་ལ་ཡང་དམིགས་བསལ་གྱི་གསུང་ཡ་གི་ཡོད། ལོ་ཙཱ་བས་ད་ལྟ་མི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་སྟངས་ཚོ་འགྲོ་ལུགས་དེ་བཞིན་ལོ་རྒྱུས་སྐོར་བཤད་པས་ན་ད་རེས་ཀྱི་བྱེད་སྟངས་འདི་གཉིས་མ་ད་འགྲོར་བི་ན་ད་མེད། ཁ་ཅིག་ཟིན་ནི་གནས་ཚད་འདི་དམའ་བ་རེད་ཟེར་ངེས་ཁ་ཅིག་ཟིན་ན་ད་དེ་དུས་ལ་དཔག་པའི་ཨ་ནི་ཅིག་ཁ་ཤོ་རེད་འགྲོ་སྟངས་གསར་པ་ཅིག་གསར་ཐོན་བྱེད་པ་ཟེར་དེ་འདྲའི་སྐད་ཆ་མང་པོ་ཡོད་འདི་ག་རེ་ཡིན་དང་མིན་འདི་ཕར་བཞག་ནས་ད་ལྟའི་གི་ཆབ་སྲིད་གནས་སྟངས་དེ་ལ་ཅིག་དགོངས་པ་བཞེས་པ་ཡིན་ན་ད་ག་སྲིད་ཉི་མ་ད་དེའི་བར་དུ་ལོ་འགའ་ཤས་ཞིག་ཕྱིན་ཡོད་རེད་ཨ་ནི་ད་རེས་དེ་རྒྱལ་ཁབ་མང་པོ་ཅིག་གིས་ད་དཔེ་དོ་སྣང་ཆེན་པོ་བྱས་ནས་དམིགས་བསལ་བོད་དོན་དེ་སྐད་ཆ་དེ་བསླངས་ཡོད་རེད་འདི་ད་ཆབ་སྲིད་ཀྱི་ཁོར་ཡུག་དེ་འགྱུར་བ་ཕྱིན་པ་དེ་ད་རེས་བོད་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡིན་པའི་གི་ཚོགས་འདུའི་ནང་ལ་ཡིན་ནའང་གསལ་པོ་ཆགས་ཤག་ཅེས་ཞུས་ཡོད། རེད་བུ་ཆུང་ལགས་ད་ད་ལྟ་གི་ཚོགས་འདུ་འདིའི་སྒང་ལ་རྒྱ་ནག་གི་སྐོར་ལ་བསྐྱར་ཞིབ་བྱེད་དུས་སྒང་ལ་རྒྱལ་ཁབ་བརྒྱ་ར་དྲུག་ཅུ་ལྷག་གིས་ཆ་ཤས་བླངས་འདུག་བ། ད་དེའི་སྒང་ལ་གཅིག་བོད་ཀྱི་སྐོར་ལ་གཅིག་ཤུགས་ཆེན་པོ་གསུང་མཁན་གཅིག་གི་རྒྱལ་ཁབ་ཉི་ཤུ་ལྷག་ཅིག་ཡོད་རེད། དེ་བྱས་དུས་སྒང་ད་ཐེངས་ཀྱི་དེ་ད་གཙོ་བོ་དེ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྐོར་ལ་རེད། ཨ་ནི་སྐྱོན་བརྗོད་བྱེད་ཡ་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱལ་ཁབ་ཚོས་རྒྱ་ནག་ལ་སྐྱོན་བརྗོད་མང་ཤོས་ཤིག་དེ་ག་རེ་བྱེད་ཀྱི་འདུག།
ད་ཁྱོན་ཡོངས་ཀྱི་སྐྱོན་བརྗོད་དེ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་བྱེད་ཡས་ཀྱི་ལམ་ལུགས་འགྲོ་ལུགས་དེ་མེད་པ་གསལ་པོ་ཞེ་པོ་ཅིག་ཐེར་འདོན་བྱེད་ཀྱི་འདུག་ཁོང་ཚོའི་གི་བཀའ་མོལ་གསུང་ཚིག་ད་གང་འདྲ་ཞིག་ཏུ་གནང་བ་ཡིན་ན་གང་འདྲ་རྡོག་རྡོག་ཞུས་པ་ཡིན་ན་འདི་ཆགས་འདི་ཆགས་ད་འདིའི་ནང་ལོགས་ན་ད་ང་ཚོ་དམིགས་སུ་བཀར་ཏེ་བོད་དོན་དང་འབྲེལ་བ་ཡོད་པ་དེ་ཡིན་ན་མི་རིགས་གཅིག་གི་ངོ་བོ་སྲུང་སྐྱོབ་མི་རིགས་གཅིག་གི་ཆོས་དད་རང་མོས་སྲུང་སྐྱོབ་བྱེད་མི་རིགས་གཅིག་གི་རྩ་བའི་ཐོབ་ཐང་འདི་ཚོ་ལ་རྡོག་རོལ་གཏོང་པ་འདི་ཚོ་ཆགས་འདྲ་ཞིག། རེད་ད་རྩ་བའི་ཆ་ནས་ང་ཚོ་འདས་པའི་ལོ་གཅིག་གཉིས་ཀྱི་ནང་རྒྱ་ནག་གཞུང་གིས་བོད་ནང་སྲིད་བྱུས་གཅིག་ལག་བསྟར་བྱས་ནས་ཨ་ནི་མི་རིགས་རྒྱ་སྒྱུར་ཟེར་ད་ཅིག་དེ་འདྲའི་གི་སྲིད་བྱུས་ལག་བསྟར་བྱས་ནས་བོད་ཀྱི་སྐད་ཡིག་ར་ཅིག་སློབ་གྲྭ་དེ་ནང་ལ་སློབ་གྲྭ་བོད་ཀྱི་སྐད་ཡིག་མ་སློབ་པ་དེ་འདྲའི་དཀའ་ངལ་ཅིག་འཕྲད་བསྡད་ཀྱི་ཡོད་རེད་ད་དེའི་ནང་ལ་ད་ཐེངས་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་བསྐྱར་ཞིབ་ཞུ་བའི་དེའི་སྒང་ལ་ད་རྒྱལ་ཁབ་མང་པོ་ཅིག་གིས་དེ་འབུར་དུ་བཏོན་ནས་ཅིག་རྒྱ་ནག་སྐྱོན་བརྗོད་ཤུགས་ཆེན་པོ་བྱས་སོང་བ་ཨ་ནེ་དབང་པོ་ལགས་ཅིག་ད། རྒྱ་ནག་གི་སྐྱོན་བརྗོད་བྱས་ནས་རྒྱལ་ཁབ་དེ་ཚོ་རྒྱལ་ཁབ་ག་རེ་ག་རེ་ཆགས་བསྡད་ཡོད་པ་རེད་ཅིག། ལགས་སོ་དེ་རིམ་པ་དེ་གཉིས་ཡོད་པ་རེད། རིམ་པ་གཅིག་དེ་ག་ངས་དེ་ཞུ་ཡ་ཡོང་གི་རེད་ད་དཔེ་བཞག་ན་ཁ་སེང་ད་ནི་ཡུ་རོབ་ནང་ལོགས་ལ་རྒྱལ་ཁབ་མང་པོ་ཞིག་ད་ནི་ང་ཚོའི ICT ལས་ཁུངས་ཡིན་པ་ད་ད་བྷར་སེལ་ལ་ངའི་ལས་བྱེད་པ་གཉིས་ཡོད། ཨ་དེ་ནང་བཞིན་གཙོ་བོ་ད་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཀ་དེ་འགན་འཁྱེར་མཁན་དེ་ད་ད་བྷི་གའི་ང་ཚོ Germany ནང་ལ་ཡོད་པའི་ང་ཚོའི་ལས་ཁུངས་ཀྱི་འགན་འཛིན Kai Müller གྱི་གནང་སྒོ

གི་མཉམ་འབྲེལ་རྒྱལ་ཚོགས་ནང་ལ་རེད་དེ་ནང་བཞིན་གསར་འགྱུར་བརྒྱུད་ལམ་རེད་དེ་ནང་བཞིན་གཞན་པ་མང་པོ་གཅིག་གིས་འདི་ག་དོ་སྣང་བྱས་ང་རང་ཚོའི་ཁྱབ་ར་ར་དེ་ཨོ་ཙི་བྱུང་ཡོད་དུས་ཀྱི་ཡང་ཁ་ཤས་ནས་གནད་འགག་ཞིག་འདུག་ཟེར་སྐད་ཆ་འདི་གཙོ་བོ་ལ་བཞག་ནས་ང་ཚོའི་བི་གའི་ཤ་ཁ་ཕྱིན་པའི་ལྟ་དཔེར་ན་དཔེ་མཚོན་རེ་ཞུས་པ་ན་ད་ལྟ་ནེ་ཐར་ལན་ཚུ་གི་ནང་ལ་ཏང་ང་ཐ་དེ་བསྡད་ཡོད་ར་དེ་འདྲའི་འདུག་ཨང་ཨ་ནི་བི་གའི་ང་ཚོ་ཐོ་རེ་བྱས་ཡོད་ར་དེ་ནང་ལ་སྐད་ཆ་རེ་འདྲ་མི་འདྲ་བཅུ་བཅུ་གཉིས་བྱས་ཡོད་ར།

ད་ད་རེད་དེ། དེ་ཚོ་ཚང་མ་མར་བཞུད་ནས་གཙོ་བོ་ཁོ་རང་ཚོ་ལ་ཡ་ག་རེ་ཞུས་པ་ཟེར་ན། ད་རེ་གཏན་འཇགས་བསླབ་གྲྭ་དེ་སྐོར་ཁྱེད་རང་ཚོ་དམིགས་བསལ་ཞིག་དོ་སྣང་གནང་ན་ཡག་པོ་མ་རེད་གནས་ཚུལ་དེ་གཅིག་གཏན་ནས་གསལ་པོ་རེ་ཆགས་བསྡད་ཡོད་རེད་ངས་དེ་ག་ས་ག་རེ་དེ་མི་ཁུངས་སྐྱེལ་ཡིན་པ་དེ་དང་ཁུངས་བཙན་པོ་ཡོད་པ་དེ་ཚང་མས་ངོས་ལེན་གནང་གི་ཡོད་རེད། འདུག་འདུག་བྱས་ང་ཚོས་སྙན་སེང་རེ་ཞུས་པ་རེད་ད་དཔེ་བཞག་ན་ད་གཞུང་སོགས་བྱས་ན། སྐད་ཆ་ང་ཚོས་གདམ་ག་རེ་ཆེན་པོ་དེ་གནང་ནས་ཁོ་རང་ཚོ་གཉིས་གསུམ་ཅིག་སྒྲུག་ནས་ཁོ་རང་ཚོ་དེ་མི་ཐུགས་ཐག་ག་རེ་གཅོད་ཡོད་མིན་ནས

རེད་ང་ཟིག་གོ་ཨེ་ན་ད་ལྟ་གི་ཉིས་སྟོང་བཅོ་བརྒྱད་ལོ་ལ་རྒྱ་ནག་ལ་བསྐྱར་ཞིབ་བྱས་ཏེ་ག་ལ་རྒྱལ་ཁབ་དགུ་གི་བོད་དོན་སྐོར་གླེངས་ཤག་ཨ་ནི་ད་ལྟ་གི་ག་ལ་རྒྱལ་ཁབ་ཉི་ཤུ་ལྷག་གི་བོད་དོན་སྐོར་གླེངས་ཏེ་ག་ལ་ད་ལྟའི་གི་ལྡབ་དེ་ཆགས་འདུག་བ་ལོ་བཞི་གི་གཞུག་ནས་ཨ་ནི་བུ་ཆུང་ལ་དེ་ད་བུ་ཆུང་ལ་ཨ་རི་ཞིག་གི་བ་རེད་ཨ་མི་རི་ཀ་ཨེ་ན་ད་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་རྒྱལ་ཁབ་གལ་ཆེན་ཅིག་ཆགས་བསྡད་བ་རེད་དེ་འདི་ག་ལ་ཨ་རིའི་ངོས་ནས་ད་ཐེངས་དཔེ་དེ་ཤུགས་ཆེན་པོ་ཅིག་བྱས་སོང་བསམ་སོང་ཨ་མི་རི་ཀ་གི་ད་སུའེ་སི་གི་ཇི་ནི་བ་མཉམ་འབྲེལ་རྒྱལ་ཚོགས་གི་འགྲོ་བ་མིའི་ཐོབ་ཐང་གི་གཞུང་ཚབ་ཆེན་མོ་མི་ཤེལ་ཀྲེ་ལར། ཁོ་རང་རང་སྒེར་གྱི Twitter ནང་ཨ་རིའི་ཡོངས་ཁྱབ་ཀྱི་གསལ་བསྒྲགས་དེ་རྒྱ་ཡིག་བོད་ཡིག་ཡུ་གུར་ཨིན་ཇི་དེ་འདྲའི་སྐད་ཡིག་བཞི་ནང་བཀྲམ་སོང། ཡང་ཚོགས་འདུ་མ་ཚོགས་བའི་སྔོན་ཏག་ཏག་ལ་ཡང་བོད་དོན་འབྲེལ་མཐུད་པ་ཨུཟ་ར་ཟེ་ཡ་མོ་རང་གིས་ཡང་ཆེད་མངགས་བརྙན་འཕྲིན་ནང་བོད་ཀྱི་སྐོར་ལ་ཤུགས་ཆེན་པོ་ཞིག་གསུངས་སོང་བ་དེ་བྱས་ཏེ་གང་ལ་ཨ་རིའི་ངོས་ནས་ད་ཐེངས་རྒྱ་ནག་ལ་ག་རེ་གསུངས་ཡོད་པ་རེད། ད་ལྟའི་དཔྱད་ཞིབ་ཉིན་མོ་ད་ག་རང་ལ་ཨ་མི་རི་ཀ་གིས་དོན་ཚན་བཞིའི་ཐོག་ལ་བོད་ཀྱི་གནས་ཚུལ་ཐོག་ལ་གཅིག་གང་ན་གཅིག་དེ་བཙོན་པ་དེ་ཚོ་གློད་བཀྲོལ་བྱེད་དགོས་སུ་བོད་ད་གཅིག་དེ་ཡུ་གུར་ཁོང་ཚོའི་ད་བཙོན་པ་དེ་འདྲ་རྒྱ་ནག་འཛིན་བཟུང་བྱས་པ་དེ་ཚོ་གློད་བཀྲོལ་གཉིས་པ་དེ་བོད་མི་ཡི་གི་ཆོས་དང་རིག་གཞུང། སྐད། དེ་ཚོ་ལ་རྩིས་མེད་བཏང་ཡ་དེ་མཚམས་འཇོག་བྱེད་དགོས་དེ་ཚོ་ལ་གཅིག་དབྱེ་འབྱེད་བྱས་མཚམས་འཇོག་བྱེད་དགོས་གསུམ་པ་དེ་ཕྱི་ལོགས་ལ་ཡོད་པའི་ད་གཅིག་རྒྱ་ནག་གི་མི་སེར་གཅིག་པོ་མ་རེད་ད་ཡང་མིན་ན་ད། བོད་མི་ལྟ་བུ་ད་འདི་འདྲའི་ཕྱི་ལོགས་རྒྱལ་ཁབ་ཕྱི་ལོགས་ཡོད་པ་དེ་ཚོ་ལ་རྒྱ་ནག་གཞུང་གིས་ཅིག་སྔོན་བརྡ་བཏང་ཡ་དེ་ཚོ་མཚམས་འཇོག་བྱེད་དགོས། བཞི་པ་དེ་ན་ཨ་ནི་བོད་ནང་ལོགས་ལ་ཡ་ཅིག་མཉམ་འབྲེལ་རྒྱལ་ཚོགས་ལ་ཅིག་སྐྱོད་འགྲོ་སྐྱོད་ཆོག་པའི་ཐོབ་ཐང་དེ་སྤྲད་དགོས་ཀྱི་ཡོད་ཟེར་ཡ་དེ་འདྲ་ཅིག་གསུངས།
ལགས་སོ། མགོན་པོ་ལགས་ད་ཅི་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ཆ་རྒྱ་ནག་གི་སྐོར་ལ་རྒྱལ་ཁབ་བརྒྱ་ར་དྲུག་ཅུ་གི་ཕྱག་ལས་ལངས་ཏེ་གང་ལ་ནི་ཆུ་ཚོད་གསུམ་གི་ནང་རེད་ཆུ་ཚོད་ཐུང་ཐུང་རེད་རྒྱལ་ཁབ་སོ་སོས་སོ་སོ་གི་སྐར་ཆ་བཞི་བཅུ་ཞེ་ལྔ་མ་གཏོགས་སྐད་ཆ་བཤད་ཡ་གོ་སྐབས་དེ་བྱུང་ཡོད་མ་རེད་ཟེར་དེ་འདྲའི་གནས་ཚུལ་འདུག་དེ་བྱས་ཏེ་ག་དུས་ཡིན་འགྲོ་སྟངས་ཤིག་ཤོད་དྲ་རྒྱལ་ཁབ་དེ་ཚོ་གི་ད་རྩ་བའི་ཆ་ནས་ད་རྒྱབ་ལོགས་ནས་ལས་ཀ་མང་པོ་ཅིག་བྱས་ཡོད་བ་རེད་ཨ་ནི་དུམ་དེ་ཡིན་ན་ད་ཙང་གི་ཆུང་ཤིག་གི་ང་གསུང་གི་ཡོད་རེད་ཨ་ནི་དེ་ལ་ཡང་རྒྱ་ནག་གི་ལན་འདེབས་བྱས་ཡ་ར་དེ་ཚོ་གི་འགྲོ་སྟངས་དེ་ག་འདྲས་རེད་རྒྱ་ནག་གི་ངོས་ནས་ག་རེ་བྱས་ཡོད་རེད། ད་ཕི་གེ་མི་དེང་ཕྱི་རུ་ཅིག་ཆགས་བསྡད་ཡོད་རེད་ཐག་གཅོད་ནི་ཅིག་ཁྲིམས་གཅོད་རུ་བྱས་དེ་འདྲ་ཁེ་མ་རེད་དེ་འདྲའི་ཐོག་ཆབ་སྲིད་ཀྱི་ཨེ་ནི་བསམ་ནོར་དེ་ད་ཨེ་ནི་བསམ་དོན་མང་པོ་ཡོད་དུས་ཕི་གེ་དེང་ཕྱི་འདི་ན་གེ་མི་མི་གྲ་མ་ཆི་འཁྲབ་འདུག་གོ་ད་དཔེར་ན་དཔེ་མཚོན་རུ་ཞུས་བི་ན་སྐར་མ་སྐར་ཆ་བཞི་བཅུ་ཞེ་ལྔ་མ་གཏོགས་ཡོད་མ་རེད་ཞེས་གཟིགས་ཡོད་རེད་དངོས་གནས་ཕྱིན་དེ་རྒྱལ་ཁབ་ཁག་གཅིག་གཉིས་དངོས་གནས་རྒྱ་ནག་སྐོར་བཤད་དགོས་ག་དེ་འདྲ་ཡོད་མ་རེད། བྱས་ནས་ཨེ་ནི་བས་དང་དུ་ལངས་ནས་ངོ་འཛུན་ཅིག་བཤད་ཡས་ཡོད། བཤད་པའི་སྐབས་དེ་ཨེ་ནི་བསྔགས་བརྗོད་རུ་དེ་འདྲའི་ལུང་པ་གང་བྱས། དེ་བྱེད་དུས་དུས་ཚོད་ཡོད་པ་དེ་གང་བྱས་ཐུང་བ་གཏང་དགོས་ད་གང་བྱས་རྒྱལ་ཁབ་གཞན་པ་ཚོ་ཆུང་ངུ་ནས་ནང་དོན་གང་ལ་ཅིག་གསུང་ཡས་ཡོད་པའི་དེ་ཚོ་གི་ཨེ་ནི་གོ་སྐབས་དེ་མེད་པ་བཟོ་ཡས་དོན་དག་ཟེར་ནས། དུས་ཚོད་དེ་ཐུང་བ་བཟོ་ཡས་ཟེར་ནས་སོ་སོའི་འགྲེལ་བཤད་གོ་ལོག་པ་རྒྱག་ཡས་ཟེར་དེ་འདྲའི་ཐོག་ནས་ད་གང་བྱས་སྲིད་ཇུས་དེ་མིན་གྱི་ད་གང་བྱས་ཤུགས་རྒྱབ་སྐྱོར་བྱས། ཨེ་ནི་གང་བྱས་ཕི་གིའི་ནང་ལོགས་ལ་སྐད་ཅིག་དེ་འདྲ་སྐད་ཅིག་དེ་གང་ཉུང་ཉུང་ཅིག་ལ་ཡང་གི་འབད་བརྩོན་བྱེད་དགོས། དེ་འདྲས་ཡིན་དུས་ད་མཉམ་འབྲེལ་རྒྱལ་ཚོགས་དེ་འཛམ་གླིང་ཁོ་རའི་ནང་ལོགས་ལ་ད་གང་བྱས་ཆབ་སྲིད་གི་ཨེ་ནི་ཅིག་འཁྲུག་རྩོད་ཡོད་པས་གི་ཨེ་ནི་ཕི་གིའི་ནང་ལོགས་མེ་ལོང་ནང་བཞིན་ཕི་གི་ཁོ་ཁོ་རོ་ཁོ་རོ་ཆུང་ཆུང་ཆགས་བསྡད་ཡོད་རེད་ཕི་གི་ཚོགས་འདུའི་སྐབས་ལ་ནི་གསལ་པོ་ཆགས་འགྲོ་དགོས་རེད་ཞུས་བྱུང། དེ་ཕི་གི་དངོས་ཡོད་གནས་ཚུལ་ཡོད་པ་ནང་བཞིན་ཕི་གི་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་མཐོང་ཡ་ཡོད་རེད།

གཉིས་པ་དེ་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་ལུགས་འདི་ལྟ་བུ་ཡིན་པས་ན། གལ་སྲིད་བེད་སྤྱོད་ལོགས་སུ་བཏང་ཡག་དེ་ཁོང་ཚོའི་ཐད་རྒྱལ་ཁབ་ཁག་གི་ལུགས་སྲོལ་ཞིག་ཆགས་ཡོད་པས་ན་ད་འདི་དེ་ལྟ་བུ་ཡིན་པས་ན་རྒྱ་ནག་གཞུང་གིས་བེད་སྤྱོད་ལོགས་སུ་བཏང་རྗེས་ཁོང་ཚོ་ལ་རྒྱལ་ཁབ་སྐྱོན་བརྗོད་བྱེད་མཁན་རྒྱལ་ཁབ་དེ་ཚོར་གོ་སྐབས་ཉུང་བར་བཏང་ཡག་དོན་དག་ལ། རྒྱ་ནག་ལ་ཞིག་བཀོད་ཇུས་འོག་འགྲོ་མཁན་རྒྱལ་ཁབ་ཆུང་ཆུང་མང་པོ་ཞུགས་རྗེས་ཁོང་ཚོ་ལ་བཀའ་མོལ་གསུང་བཅུག་འདི་ལ་ཕན་ཐོགས་གཉིས་ཡོད་གཅིག་ནས་དུས་ཚོད་ཁྱོན་ཡོངས་ཀྱི་དུས་ཚོད་ཉུང་བར་བཏང་ཡག་གཅིག་དང་གཉིས་ནས་རྒྱ་ནག་གཞུང་གི་འདོད་པ་ཡོད་པའི་གནས་ཚུལ་དེ་ཚོ་ཕྱི་ལོགས་ཁོང་ཚོས་སྟོན་ཆེད་རྒྱ་ནག་གཞུང་གིས་མོས་མཐུན་བྱས་ཐུབ་ཡག་གི་གནས་ཚུལ་དེ་ཚོ་དཔེར་ན་ད་ད་ལྟ་ཟིན་ནམ་དཔེར་ན་པ་ཀི་སི་ཐན་ལྟ་བུ་གཅིག་ཡིན་མིན་གྲངས་ཉུང་མི་རིགས་ཀྱི་དེ་དེ་ཚོ་ལ་བརྩི་འཇོག་བྱེད་དགོས་རེད་མདོག་མདོག་བཤད་ཡག་ཡང་མེད་ན་རྒྱ་ནག་གི་གཅིག་མི་མང་གི་རྨང་གཞིར་བཞག་པའི།

རེད་རེད་ད་ལྟ་བུ་ཆུང་ལགས་རྣམ་པ་གཉིས་ཀྱིས་གསུངས་པ་ནང་བཞིན་གྱི་རོའི་ཊར་གསར་སྤེལ་ཁང་གི་དད་ཟླ་ང་གཡག་ཡོང་དེ་ག་གནས་ཚུལ་ཅིག་ཡོང་གི་འདུག་རྒྱ་ནག་གཞུང་གིས་ནུབ་ཕྱོགས་རྒྱལ་ཁབ་མ་ཡིན་པར་ད་རྒྱལ་ཁབ་ཀྱི་ཨ་ཧྥེ་རི་ཁ་དང་རྒྱལ་ཁབ་མང་པོ་ཅིག་གི་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་ཅིག་བསྟོད་བསྔགས་བྱེད་དགོས་རེད་ད་ཚང་མཉམ་འབྲེལ་དེ་འབྲེལ་གྱི་སྐུལ་སློང་མང་པོ་བྱས་ནས་གོ་སྒྲིག་བྱས་ཡོད་རེད་ཟེར་བའི་གནས་ཚུལ་དེ་འདྲས་ཡོང་བསྡད་ཀྱི་འདུག་ད་དེ་ཅིག་རྒྱ་ནག་གཞུང་གི་བྱེད་སྟངས་ཅིག་རེད་ཨ་ནི་ངས་ཡང་དྲི་བ་གཞན་པ་དེ་སྟེ་ད་དེ་འདྲས་རྒྱ་ནག་གཞུང་ལ་སྐྱོན་བརྗོད་མང་པོ་བྱས་ན་རྒྱ་ནག་གཞུང་གི་རྒྱལ་ཚོགས་ནང་ནས་སྐུ་ཚབ་དེ་ལ་ལན་འདེབས་བྱེད་ཡག་གི་གོ་སྐབས་འདྲ་ཁོ་རང་གིས་ག་རེ་ཟེར་གི་ཡོད་རེད། ད་ལྟའི་འགྲོ་ལུགས་འདི་ཚོའི་རིགས་ལ་གཙོ་བོ་འདིར་རྒྱལ་ཁབ་དཔྱད་ཞིབ་བྱེད་བཞིན་པའི་རྒྱལ་ཁབ་འདི་གིས་ཐོག་མར་སྔོན་འགྲོའི་གཏམ་བཤད་ཅིག་གནང་ཡག་གི་ཡོད་རེད་དེ་ནས་བར་དུ་དུས་མཚམས་མཚམས་མཚམས་བྱས་བྱས་ཅིག་བཀའ་འདྲི་ཞུ་མཁན་དེ་ཚོས་ད་ལྟའི་དངོས་སུ་ཚེས་ཉི་ཤུ་རྩ་གཉིས་ཉིན་གར་དཔྱད་བསྐོར་བཀའ་འདྲི་གནང་བ་ཙམ་མ་ཟད། དེའི་གོང་གི་ད་མཉམ་འབྲེལ་རྒྱལ་ཚོགས་འགྲོ་ལུགས་ད་ལྟའི་འགྲོ་ལུགས་འདི་ལོ་གཅིག་གོང་ཙམ་ནས་འགོ་བཙུགས་ཡོད་དེ་འདི་ལོ་གཅིག་གོང་ཙམ་ནས་དཔེར་ན་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ལྟ་བུ་ཡིན་པས་ན་སྙན་ཐོ་ཕུལ་ཡོད་ད་ག་ནང་བཞིན་གཞུང་ཁག་གིས་ཡིན་པས་ན་རྒྱ་ནག་སྙན་ཐོར་ཞིབ་བཤེར་བྱས་རྗེས་དྲི་བ་འདི་འདྲ་ཕུལ་ཡོད་དེ་འདི་ཚོར་ལན་བཏང་ཡག་གི་རྒྱ་ནག་ལ་གོ་སྐབས་ཤིག་ཡོད་དེ་རྒྱ་ནག་གིས་གོ་སྐབས་བཞེས་གནང་སོང་ཆེད་མཁར་བཞེས་གནང་བྱས་ཁོང་ཚོས་མི་སྣ་ཡིན་ན་མང་པོ་ཞེ་པོ་ཁྲིད་རང་བཞིན་སྡེ་ཚན་སྣ་ཚོགས་ཀྱི་མི་སྣ་ཁོང་ཚོས་ཀྱི་ད

བསམ་འཆར་བསྡུ་རུབ་བྱས་འདི་མཐའ་མ་དེ་རྒྱ་ནག་ནང་ཡར་རྒྱས་བཏང་དགོས་དེ་དུ་གཉིས་དུ་བྱེད་དེ་ཨིན་ཇིའི་སྐད་ནང་ཞུས་ན་ཁོང་ཚོས་ལམ་སྟོན Recommendations ཟེར་ལམ་སྟོན་བཟོ་འདྲ་འགའ་ཤས་ཤིག་མར་བཏོན་གནང་གི་རེད་ད་འདི་ག་རེ་བཏོན་མ་བཏོན་ད་འདི་གསལ་པོ་གས་ཡོག་མ་རེད་འདི་འཁྲུག་ཆུ་ཞི་ར་ཡོད་རེད་ད་རྒྱབ་ཀྱི་གནས་ཚུལ་བཟོ་ཞིག་རེད་བལ་གའི་འགན་ཡོད་ངས་འདི་ཚོ་བཀའ་མོལ་གནང་འདི་གར་ཅིག་ཡོང་གི་རེད་དེའི་ངོ་མཚོས་ད་ངོ་མཚོས་འདི་གར་ཤུགས་རྒྱབ་ད་འདི་གར་ཅིག་ཅིག་ལས་འགུལ་བྱས་དེ་ཚོ་ཐབས་ཤེས་ཡོག་རེད་མ་གཏོགས་དེ་རྣམ་རྟོག་ཐག་གཅོད་བྱས་དེ་འདྲ་གས་ཡོག་མ་རེད།

རྒྱ་ནག་ལྟ་བུ་ཡིན་པས་ན་དཔྱད་ཞིབ་དོན་རེ་ཚར་བ་ར་ཚེས་ཉི་ཤུ་རྩ་གཉིས་ལ་དཔྱད་ཞིབ་ཚར་བ་དང་རྒྱལ་ཁབ་ཁག་གི་ལམ་སྟོན་གནང་བ་བྱས་པ་དེ་ཚོ་ཚང་མ་བསྡུ་རུབ་བྱེད་མཁན་གྱི་རྒྱལ་ཁབ་གསུམ། ཁོ་ཚོ་མཉམ་འབྲེལ་རྒྱལ་ཚོགས་རང་ཁོ་རང་ཚོ་ནང་ལོགས་ནས་མོས་མཐུན་བྱས་ཏེ་རྒྱ་ནག་ལྟ་བུ་ཡིན་ན Albania། བོ་གཅིག། མཱ་ལཱ་ཝི་ཡིན་པ། དེ་ནས་ལུང་པ་གསུམ། UAE ཡིན་པ། ཁོང་ཚོ་གསུམ་མཉམ་རུབ་བྱས་བྱས་རྒྱ་ནག་མཉམ་དུ་བསྡད་བྱས་ད་ལམ་སྟོན་འདི་ཚོ་ཚང་མ་བསྡུ་རུབ་བྱས། བསྡུ་རུབ་བྱས་པའི་མཇུག་ལ་མཐའ་མ་དེ་ལ་ཇེ་ནེ་ཝ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ད་ཁོང་ཚོ་ལ་ཡར་སྤྲད་མཐའ་མ་དེ་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནས་ཨེ་ནས་གཏན་འབེབས་གནང་ད་དེ་ཕལ་ཆེར་དེ་ཟླ་བ་དྲུག་པ་ཡིན་འདྲ་པོ་ཆགས་བསྡད་ན། ཨོ་རེད་རྣམ་པ་གཉིས་ཀ་ངའི་དྲི་བ་དེ་ག་དྲི་དགོས་བསམ་སོང་ད་རྒྱ་ནག་ག་སྐྱོན་བརྗོད་བྱེད་མཁན་མང་པོ་ཅིག་བྱུང་ཡོད་རེད་དམིགས་བསལ་གྱི་ཅིག་བོད་ནང་གི་བཅའ་སྡོད་སློབ་གྲྭ་དེའི་སྐོར་ལ་བྱུང་ཡོད་རེད་ཨ་ནེ་མི་འཛིན་བཟུང་བྱེད་ཡ་དེ་ཚོ་གློད་བཀྲོལ་གཏོང་དགོས་ཟེར་བྱུང་ཡོད་རེད་ད་ཐ་མ་དེ་མཇུག་སྐྱོང་བྱེད་ཡ་ལ་མཉམ་འབྲེལ་རྒྱལ་ཚོགས་སྒང་ནས་ག་རེ་བྱེད་དགོས་ཀི་ཡོད་རེད་ད་ད་ལྟ་ག་མཉམ་འབྲེལ་རྒྱལ་ཚོགས་རང་གི་ཐ་མ་རྒྱ་ནག་བསམ་འཆར་ལམ་སྟོན་ཅིག་ཡོང་དེའི་སྒང་ལ་དེ་ག་རེ་ཟེར་ན་ཨ་རིའི་གཞུང་གི་ད་ལྟ་བོད་དོན་དམིགས་བསལ་འབྲེལ་མཐུད་པ་གི་ད Twitter གི་ནང་ད་ལྟ X ནང་ཅིག་གནས་ཚུལ་ཅིག་སྤེལ་ཤག་ཨ་ནི་ཨ་རིའི་གཞུང་གི་ཕྱོགས་ནས་ཡིན་ན་རྒྱ་ནག་ལ་ཅིག་མི་འཛིན་བཟུང་བྱེད་ཡ་དང་གཅར་རྡུང་བྱེད་ཡ་ཨ་ནི་སློབ་གྲྭ་མཚམས་འཇོག་བྱས་ནས་མི་རིགས་རྒྱ་སྒྱུར་བྱེད་དགོས་པ་དེ་ཚོ་མཚམས་འཇོག་དགོས་ཟེར་ནས་བསམ་འཆར་ལམ་སྟོན་ཅིག་གནང་ཡོད། ཨ་ནི་རྒྱ་ནག་གཞུང་གིས་དེ་ལ་འགན་འཁུར་དགོས་པ་རེད་ཟེར་ནས་ཅིག་བཤད་ཀྱི་འདུག་དེ་བཞིན་དུ་ཡིན་ལ་ད་རྒྱལ་ཁབ་སོ་སོའི་སྒོ་ནས་དེའི་མཇུག་སྐྱོང་བྱས་འདུག་བ་ག་རེ་བྱེད་ཀྱི་རེད། ཡག་སི་ནས་ཞུས་ནས་ཡག་སི་ནས་འགྲེལ་བཤད་ཞུས་ནས་ཅིག་ད་འགྲེལ་བཤད་ཞུ་སྟངས་རེ་ཅིག་བྱས་སྡུག་སི་ནས་འགྲེལ་བཤད་རེ་ཞུས་ནས་ད་དེ་གཉིས་ཀའི་ཐོག་ནས་འགྲེལ་བཤད་ཞུ་ཡ་མེད་འགྲོ། མཐའ་མ་དེ་ད་མཉམ་འབྲེལ་རྒྱལ་ཚོགས་ལ་ནུས་པ་རྒྱ་ནག་ནང་ད་དེ་དེ་བྱེད་དགོས་འདུག་འདི་འདི་བྱེད་དགོས་འདུག་ཅིག་བྱས་ནས་ཉེས་པ་གཏང་གི་ཟེར་ཡ་གི་མཉམ་འབྲེལ་རྒྱལ་ཚོགས་ད་ལྟའི་ཆ་ལ་ནུས་པ་དེ་ཡོད་པ་མ་རེད།

དེ་ཚོའི་ནང་ལོགས་ལ་ལམ་སྟོན་རེ་དེ་ཚོ་ད་བོད་རྒྱ་ནག་ནང་ལོགས་ལ་བསྐྱོད་དེ་བྱེད་སྟངས་མ་འགྲིག་པ་རེ་དེ་ཚོ་གསལ་པོ་ཞུ་ཞུ་མ་བཀོད་ཡོད། ད་ལྟའི་ཆ་ལ་ཁ་སེང་པེ་ཧྲན་བོད་པའི་ཐོག་ལ་གནས་ཚུལ་འདི་དོ་སྣང་ཉུང་ཉུང་པོ་འདུག་ཟེར་གི་སྐད་ཆ་མང་པོ་སླེབས་པ་ད་རེ་ད་ཧོབ་ཁ་ད་རྒྱལ་ཁབ་ཉི་མ་བཅུ་བཅོ་ལྔ་བརྗོད་ན་ཉིལ་དེབ་ཞིག་ད་ག་འཇེ་ད་རེས་བོད་ཀྱི་གནས་ཚུལ་འདི་བླངས་ཡོད་དེ་འདི་འདྲས་ཡིན་དུས་ད་ཚོགས་འདུ་རང་གི་འགྲོ་སྟངས་ཚོགས་འདུ་གི་དབང་ཚད་ད་ཏི་ཅུ་བོ་གོང་བོ་བཞེས་ཨེ་ཡོད་གསུངས་འདུག་སྤྱི་ཡོངས་ཀྱི་ཨེ་ནི་ད་ཁོར་ཡུག་དེ་འགྱུར་བ་ཞིག་མེད་པས་འགྱུར་བ་ཅིག་བོད་པའི་ཐོག་ལ་བསམ་བཏང་བ་ཡིན་ན་ཅིག་བཟང་ཕྱོགས་ཅིག་ལ་འགྱུར་བ་འགྲོ་གི་ཡོད་པ་དེ་དེའི་གོ་ལན་འདུག་གསུང་བར་འདི་འདྲའི་འདུག་ད་ཆབ་སྲིད་ཟེར་དུས་ཅིག་ཁྲིམས་དོན་གྱི་འགྲོ་སྟངས་རེ་རིམ་པ་རེ་ཅིག་ཡོད་རེད་འདི་ནས་ད་ཡང་ཆབ་སྲིད་རང་གི་གོ་བ་ལེན་སྟངས་རེ་ཅིག་ཡོད་རེད་གསུང་གི་འདུག་འདི་གཉིས་ཆར་ཞེ་དྲག་ཅིག་ཐུགས་ལ་བཞག་ནས་གོ་བཤད་ཞིག་རེད་གསུང་གི་འདུག། ད་བུ་ཆུང་ལགས། དངོས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་ལུགས་དང་བྱས་པ་ཡིན་པ་ཡིན་ན་ད་ལྟའི་ད་དཔྱད་ཞིབ་ཚར་བའི་རྗེས་ལ་ག་རེ་བྱེད་དགོས་སྐོར་ཞུས་པ་ཡིན་ན་ད་ལྟ་ང་ཚོ་བཀའ་མོལ་གནང་བ་ནང་བཞིན་ལམ་སྟོན་དེ་ཚོ་བཏོན་གནང་གི་ཡོད་པ། ལམ་སྟོན་དེ་ཚོ་བཏོན་ཚར་བ་དང་རྗེས་མར་ལམ་སྟོན་དེ་ཚོ་ཕར་རྒྱ་ནག་ལ་ཕར་འགྲོ་གི་རེད་དེ་ནས་ལོ་ཡོང་རྒྱུའི་ལོ་བཞི་དང་ཕྱེད་ཀའི་རྗེས་ལ་ཡང་ཡང་བསྐྱར་བསྐྱར་ཞིབ་བྱས་པའི་དུས་ཚོད་སྐབས་ལ་རྒྱ་ནག་གཞུང་གིས་རྒྱལ་ཡོངས་ཁོ་རང་ཚོ་སྙན་ཐོ་ཞིག་ཕུལ་དགོས་དཔེར་ན་ད་རེས་སྐབས་བཞི་པའི་དེའི་སྙན་ཐོའི་ནང་ལ་དེ་སྔ་སྐབས་གསུམ་པའི་སྐབས་ཀྱི་ལམ་སྟོན་དེ་ཚོ་ལ་ག་འདྲས་ལག་ལེན་བསྟར་ཡོད་མེད་ཁོང་ཚོས་ཞུ་དགོས་དཔེར་ན་རྒྱ་ནག་གི་ད་ལྟའི་བཞི་པའི་ད་ལོའི་སྙན་ཐོ་དེ་ནང་ག་རེ་བཤད་ཡོད་ཟེར་ན་དེ་སྔ་ལམ་སྟོན་སུམ་བརྒྱ་བཞི་བཅུ་ཞེ་དྲུག་བཏང་པའི་ནང་ནས་ཉིས་བརྒྱ་བརྒྱད་ཅུ་གྱ་བཞི་ལག་ལེན་ངོས་ལེན་བྱས་ཅིང་ལག་ལེན་བསྟར་བ་ཡིན་ཞེས་གསུངས་གནང་འདུག་ད་འདི་འདྲའི་ནང་བཞིན་དུ་འགྲོ་སྟངས་ཅིག་ད་འདི་ཆགས་འདུག། ལགས་སོ། ད་བུ་ཆུང་ལགས་ཡིན་ན་ཅིག་བོད་དོན་ལས་འགུལ་གྱི་ནང་ད་རྒྱུན་རིང་པོ་ལས་ཀ་ཅིག་ཡིན་ཅིག་རེད་ཅིག་ཨ་རི་ནས་ཡིན་ན་རེད་ཅིག་ག་ས་གང་ནས་ད། ཉིས་སྟོང་བཅོ་བརྒྱད་ལོའི་རྒྱ་ནག་གི་སྐོར་ལ་དུས་སྐབས་བསྐྱར་ཞིབ་ར་ད་ལོའི་དུས་སྐབས་བསྐྱར་ཞིབ་ཀྱི་གཉིས་ཀ་གཅིག་འདྲ་ཡིན་ན་གཅིག་འཛམ་བུ་གླིང་གི་རྒྱ་ནག་མཐོང་ཚུལ་ལ་གཅིག་འགྱུར་བ་འདྲ་བོ་ག་འདྲས་བྱུང་འདུག། ད་འདི་དང་པོ་ཞུ་བས་ན་མཉམ་འབྲེལ་རྒྱལ་ཚོགས་དེ་ཆབ་སྲིད་ཀྱི་སེམས་ཅན་འགྱུར་བ་ལ་འདི་ཡིན་དུས་འདིའི་ནང་ལོགས་ལ་བཤད་ཡ་འདི་དང་བྱས་དངོས་སུ་ཅིག་བསམ་ཚུལ་འདི་ཏོག་ཙམ་ཁག་ཁག་འགྲོ་དཔེར་ན་ད་ང་ཚོ་བཀའ་བསྡུར་གནང་བའི་དཔེར་ན་ཨེ་ཤི་ཡའི་ནང་ལ་རྒྱལ་ཁབ་མང་པོ་ཅིག་ཡོད་རེད་ཁོང་ཚོ་ནམ་རྒྱུན་ཚེ་འཚོ་བ་ལ་རྒྱ་ནག་ལ་ཅིག་དངངས་འཚབ་དང་རྒྱ་ནག་ལ་འཇིགས་སྣང་ལྟ་བུ་ཡོད་དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲོམ་གཞིའི་ཐོག་ནས་ཡང་ཁོང་ཚོ་འདི་ཅིག་ཆགས་འགྲོ་གོ། རྒྱ་ནག་ལ་བསྟུན་པ་ལྟ་བུ་བྱེད་དང་རྒྱ་ནག་མཉམ་དུ་ད་ཨེ་ཤི་ཡ་ནས་དཔེར་ན་ད་རིང་འདི་ལྟ་བུ་ཡིན་ན་ཇ་པན་མ་གཏོགས་ཨེ་ཤི་ཡའི་རྒྱལ་ཁབ་གཞན་སུ་གཅིག་པའི་ནས་ཅིག་བོད་ཀྱི་གནད་དོན་ཐོག་ལ་དེ་འདྲའི་གསུང་མཁན་གང་ཡང་བྱུང་མ་སོང་བ་ད་པ་ཀི་སཱན་རེད་བ་ད་ད་ལོ་ཚེ་ད་ལྟས་ཅིག་ངས་འདི་བཞོན་བཞེས་བཞག་དེ་མེད་མེད་ད་ཚང་མ་ཅིག་དཔང་པོ་སོ་ར་གསུང་ཡ་ད་འདི་ཆགས་ཏེ་དེ་ཡིན་དུས་ཉིས་སྟོང་བཅོ་བརྒྱད་ལས་མི་ལ་ད་ལྟའི་འདི་དཔེར་ན་དམིགས་སུ་བཀར་ནས་བོད་དོན་དང་འབྲེལ་བ་དེ་དཔེར་ན་ད་ད་རིང་འདི་ལ་ཅིག་ཐེར་འདོན་བྱས་པའི་གནད་དོན་འགའ་ཤས་ཅིག་དཔེར་ན་དེང་ཕྱིན་གཏན་འཇགས་སློབ་གྲྭ་ལ་སོགས་པ་སོགས་ལ་དེ་འདྲའི་འགའ་ཤས་ཅིག་ཅིག་བཏོན་ན་འདི་ཚོ་ད་དེ་སྔ་མེད་པ་ཅིག་འདི་ཆགས་འདི་ཡིན་ནའི་འདི་རྒྱལ་སྤྱིའི་ནང་ལ་ཅིག་དངོས་སུ་རང་ནས་ཅིག་ཐུགས་འཚབ་ཡོད་པའི་གནས་ཚུལ་ཅིག་ཆགས་ཏེ། རེད་དབང་པོ་ལགས་དེའི་སྒང་གང་གསུང་ཡ་ཡོད། དེ་དང་འདི་གར་དམིགས་བསལ་གྱི་ཞུ་ཡག་གི་མི་འདུག་ད་ཉག་རེད་འདུག་བལྟས་པས་ན། ང་ཚོ་མང་པོ་ཞིག་གཉིས་མ་ཡིན་པས་ན་མཉམ་འབྲེལ་རྒྱལ་ཚོགས་དེ་ཨེ་ནི་ང་ཚོ་དྲང་བདེན་པ་བཟོས་ས་སོ་ཞེས་དེ་ནས་ཐག་གཅོད་བྱས་ནས་ཨེ་ནི་འགྱུར་བ་བཏང་ཐུབ་ཡ། དེ་དེའི་གི་ནུས་པ་དེ་མཉམ་འབྲེལ་རྒྱལ་ཚོགས་སྤྱི་ཡོངས་ནས་ཆབ་སྲིད་ནས་བལྟས་པས་ན་ཁོ་ནུས་པ་དེ་ད་ལྟ་འདས་པའི་ལོ་ཉི་ཤུ་འདི་ནང་ཆུང་བ་ཕྱིན་ཡོད། དེ་འདྲས་ཡིན་པ་ཡིན་ནའི་མུ་མཐུད་ནས་ཕ་གིར་འགྲོ་ཡ་དང་ཕ་གིར་མུ་མཐུད་ནས་བོད་པའི་སྐད་ཆ་དེ་སླང་ཡ་འདི་གནད་འགག་ཅིག་འདུག

ཨེ་ནས་དེ་ཞིག་བུ་ཆུང་ལགས་ད་ལྟ་འདི་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུ་འདིའི་སྒང་དེ་རྒྱ་ནག་ལམ་སྟོན་གྱི་ཡིག་ཆ་ཞིག་མར་ཐོན་དེའི་སྒང་ལ། ཨེ་ནས་ཡང་མ་འོངས་པ་ན་ང་ཚོ་གི་ཅིག་ལས་འགུལ་སྤེལ་ཕྱོགས་ལ་ཅིག་འགྱུར་བ་ཟེར་ན་རེད་ཁེ་ཕན་འདྲ་བོ་ག་རེ་ཡོད་པ་རེད་དེའི་ཡིག་ཆ་དེ་བེད་སྤྱོད་བཏང་ནས་ཡང་ལས་འགུལ་སྤེལ་ཕྱོགས་ལ། ད་འདིའི་ནང་ནས་དམིགས་སུ་བཀར་ནས་ཐེར་འདོན་བྱས་པའི་ཅིག་ལག་ལེན་བསྟར་ཐུབ་ཡག་གི་ལམ་སྟོན་འདི་འདྲ་ཡོད་པས་ན་དེ་ལག་ལེན་བསྟར་ཡོད་མེད་དཔེར་ན་བོད་ཀྱི་ཆབ་སྲིད་བཙོན་པ་གློད་དགོས་ཀྱི་ཡོད་ཟེར་ཡ་འདི་དེ་ཐ་མའི་ལམ་སྟོན་ནང་ལ་ཐོན་པས་ན་དེ་ང་ཚོས་ཁོ་བེད་སྤྱོད་བྱས་བྱས་རྒྱ་ནག་ལ་གཞུང་ལ་ཡིན་ནའི་རེད་དེ་འཛམ་གླིང་རྒྱལ་ཁབ་ཁག་ལ་ཡིན་ནའི་རེད་ཁོ་རྗེས་དྲན་བྱེད་ཡག་དེ་འདྲའི་དངོས་སུ་ཟེར་གཅིག་འདི་ཡོད། གཉིས་པ་དེར་ཆབ་སྲིད་ཀྱི་བསྒྲགས་གཏམ་ཐོག་ལ་ཡིན་པས་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱིར་བཏང་མཉམ་འབྲེལ་རྒྱལ་ཚོགས་ཀྱི་དེ་ལ་ནུས་པ་ཆེ་ཆུང་ཡོད་མེད་དེ་ལ་རྩོད་པའི་གཞི་རེད་དེ་ཡིན་ནའི་རྒྱ་ནག་གཞུང་གིས་རྒྱལ་སྤྱིའི་སྤྱི་ཚོགས་ནང་ལས་ཅིག་མཐོངས་ཡོང་དགོས་ཀྱི་ཡོད་བསམ་པའི་དེ་བསམ་ཚུལ་དེ་ཡོད་དུས་མཉམ་འབྲེལ་རྒྱལ་ཚོགས་ཀྱིས་བོད་ཟེར་མཁན་ཐ་སྙད་བཏོན་པ་ཙམ་གྱིས་ཁོང་ཚོས་དེ་དངངས་འཚབ་བྱས་ཡ་ད་དེ་ཡིན་དུས་དེ་འདི་འདྲའི་ཐོན་པ་ཡིན་ན་རྒྱ་ནག་གཞུང་གི་ལིན་བེ་ནས་ད་ལྟ་ཡང་བསྐྱར་ཅིག་ཟིར་ཟུན་བྱས་ཚེ་རྒྱ་ནག་ཡང་བསྐྱར་ཁོང་ཚོ་ཅིག་ཅིག་བྱས་ན་བསམ་བློ་ཡག་པོ་བཏང་ཐུབ་པ་ཡིན་ན་བོད་ཀྱི་དཀའ་རྙོག་སེལ་ཡ་དོན་དག་ལ་ཨེ་ཁོང་ཚོས་ཅིག་ཐབས་ལམ་བཙལ་བྱས་ཁོ་རང་ཚོར་རྙོག་དྲ་དེ་མེད་པ་བཟོ་ཐུབ་ཡ་དེ་ཡོད་དེ་མེད་པ་ཡིན་ན་ཡང་ཅིག་སྲིད་ཇུས་ཅིག་འགྱུར་བ་གཞན་པ་བཏང་བྱས་གང་ལྟར་ཕྱི་ལོགས་ལ་གནས་ཚུལ་དེ་ཡོང་མ་ཐུབ་པ་བཟོ་ཡ་དེ་འདྲས་བྱེད་སྲིད་མདོག་ཁ་པོ་རེད། རེད་ཨ། མགོན་པོ་ལགས་ད་ལྟ་བུ་ཆུང་ལགས་ཀྱིས་གསུངས་པ་ནང་བཞིན་གྱི་ད་རྒྱ་ནག་འདྲ་པོའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཏན་ཏིག་གི་བསམ་འཆར་ལམ་སྟོན་ཅིག་བྱེད་དུས་སྒང་ལ་ད་ཁོ་རང་གི་བྱེད་ཀྱིན་གྱི་འདོད་པ་མེད་ནའང་ཁོ་ཚོས་རྒྱལ་སྤྱིའི་སྤྱི་ཚོགས་ནང་གདོང་པ་ཞིག་སྟོན་དགོས་དུས་སྒང་ལ་རང་བཞིན་གྱི་ལས་ཀ་མང་པོ་ཅིག་བྱེད་དགོས་འཁེལ་བ་ད་རྒྱ་ནག་གཞུང་གིས་དེ་བྱེད་དུས་སྒང་ལ་མ་འོངས་པ་ན་རྒྱ་ནག་གིས་ཅིག་ད་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལམ་སྟོན་བསམ་འཆར་དེ་ལ་ཨ་ནི་ལས་ཀ་བྱེད་སྟངས་ག་འདྲ་ཅིག་བྱེད་གི་རེད་ད་དེ་མ་བྱས་པ་ཡིན་ན་དེ་འཇིགས་གནོན་བྱས་ཡ་ག་འདྲ་ག་འདྲ་ཡོད་རེད། ད་དཔེ་མཚོན་རུ་ང་ཚོ་ཁ་སང་རང་སི་ཡོ་ར་དང་འདི་བྷི་ཡའི་དང་འདི་ཤར་ཨེ་ཤི་ཡའི་ནང་གླིང་ཕྲན་འགའ་ཤས་ཅིག་སྔོན་མ་ཐའེ་ཝན་ལ་འབྲེལ་བ་ཡོད་པ་དེ་རྒྱ་མིས་ཚུར་ད་གང་བྱས་ང་ཚོ་ལ་འབྲེལ་བ་བྱེད་ཤོག་ཟེར་ཐའེ་ཝན་ལ་འབྲེལ་བ་མ་བྱེད་ད་འདི་བྱས་ཏེ་ཐའེ་ཝན་ལ་འཇུག་གོ་གཏན་ནས་འགྲིག་གི་མ་རེད་མཉམ་འབྲེལ་རྒྱལ་ཚོགས་དེ་ནང་བཞིན་རྒྱལ་སྤྱི་གི་ཨེ་ནི་ད་ཕན་ཚུན་མང་པོ་ཅིག་ནང་གྲངས་ཀ་རེ་ད་རྒྱ་མི་ལ་རྒྱབ་སྐྱོར་བྱེད་མཁན་གྲངས་ཀ་ད་འཕར་དུས་ཁོང་ཚོར་ཕན་ཐོགས་ཆོག་འདི་འདྲས་ཡིན་དུས་སྒང་ལ་རྒྱ་མིས་ད་གང་བྱས་འདི་གལ་ཆེན་པོ་བརྩིས་ནས་མཉམ་འབྲེལ་རྒྱལ་ཚོགས་ནང་ནུས་པ་བཏང་ཡག་གི་འབད་བརྩོན་བྱེད་རྒྱུ་དེ་གསལ་པོ་ཞིག་རང་རེད་ཞུ་ཡ་ཡིན། ད་རེས་དེ་ང་རང་ཚོ་བོད་པ་ད་ལྟ་གཅིག་པ་ཞིག་རེད་ད་དེ་འདྲ་དེ་རྒྱབ་སྐྱོར་ལེན་ཡག་གཅིག་གཉིས་ཅིག་གི་ཐོག་ཞུས་པ་ཡིན་ན་སྔ་ས་ང་ཚོ་དེ་འདྲ་ཡུ་རོབ་དཔེར་ན་ཡུ་རོབ་ནང་ལ་ཡིན་པ་ཡིན་ན་ང་ཚོའི་རྒྱབ་སྐྱོར་དེ་ལེན་མ་ཐུབ་སིན་ནའི་ང་ཚོ་རྒྱབ་སྐྱོར་ལེན་ཡོད་རེད་སྔོན་མ་ཡིན་པ་ཡིན་ན་མང་པོ་ཆེ་ཨ་མི་རི་ཀ་རང་སྣེ་ཁྲིད་ནས་དཔེ་ཞིན་ཡིན་ཕེ་ནས་ཅིག་གསུང་གི་ཡོད་རེད་དེ་འདྲ་ཡིན་དུས་ཡུ་རོབ་ནང་ལོགས་ཡིན་དུས་སྒང་ལ་དཔེ་བོད་པའི་གནས་ཚུལ་དེ་ཨ་རི་མ་གཏོགས་གཞན་པ་རྒྱལ་ཁབ་གཞན་པས་ཨེ་ནི་འདི་ག་འཁུར་གྱི་མི་འདུག་བསམ་པའི་བསམ་ཚུལ་འདི་འདྲ་མཚམས་མཚམས་ཡོང་གོ། འདི་འདྲས་མེན་པ་རྒྱལ་ཁབ་མང་པོ་ཆེ་ནས་ད་གང་བྱས་བོད་པའི་གནས་ཚུལ་དེ་ཡར་ལང་དགོས་དེ་གལ་ཆེན་པོ་རེད་བསམ་གི་འདུག་ད་ང་ཚོ་དྲང་པོ་ཞུས་ན་བོད་པ་སྤར་གང་ཞིག་མ་གཏོགས་ཡོད་མ་རེད་ང་ཚོ་འདི་འདྲས་ཞེ་དྲག་ནུས་པ་ཡོད་འདི་འདྲས་མཁན་མ་རེད་འདི་འདྲས་ཡིན་པ་ཡིན་ནའང་དེ་མེད། ལས་ཀ་དེ་ད་ང་ཚོ་བོད་པ་ཚང་མ་ཕི་གེ་འདུག་འདི་གེ་ཕི་ངན་ཚ་མེད་ཅིག

ད་འདི་ཁོང་ཚོས་འདི་ནས་རྒྱལ་ཁབ་ཁག་གསུངས་ནའང་མ་གསུངས་ནའང་ང་ཚོས་ཅིག་གནས་ཚུལ་དང་དམིགས་ཡུལ་འདི་མཉམ་མཐུན་མཐུན་པ་ཁྲོད་ག་ལེར་ཅིག་ལས་འགུལ་སྤེལ་བཞིན་པ་རེད་ད་འདི་འགལ་བ་གའི་འགྲོ་གི་མ་རེད། ཡིན་པ་ཡིན་ནའང་ད་ལྟའི་རྒྱལ་ཁབ་ཁག་གི་སྟོན་གནང་དུས་ད་ལོ་དཔེར་ན་དཔེར་ན་སོག་པོ་ཁོང་ཚོའི་གའི་མིང་དེ་འགའ་ཤས་ཅིག་འདོན་གནང་སོང་དེ་གནད་འགག་རེད་བསམ་གྱི་འདུག་གང་ཡིན་ཟེར་ན་རྒྱ་ནག་གི་གདུག་རྩུབ་དབར་མྱངས་བསྡད་མཁན་འདི་ད་བོད་པ་སོག་པོ་ཡུ་གུར་ཁོང་ཚོ་རེད་ད་ད་ལྟའི་གནད་འགག་ཆེ་ཤོས་དེ་ག་རེ་རེད་ཟེར་ན་རྒྱ་ནག་གཞུང་གི་དངུལ་པའི་ཚོགས་འདུ་འགོ་བཙུགས་པའི་སྐབས་ལ་ཁོང་ཚོ་དེའི་ནང་ཚོགས་འདུའི་ནང་སྐུ་ཚབ་ཡིན་ནས་བོད་རང་སྐྱོང་ལྗོངས་ནང་ཡོད་ཟེར་དུས་བོད་གནད་དོན་དེ་རྒྱ་ནག་གཞུང་གིས་གནད་འགག་ཆེན་པོ་བརྩིས་ཀྱི་ཡོད་པ་དེ་རྟགས་སུ་བསྟན་འདུག། ལགས་སོ་ད་ལྟ་ཡང་དུས་ཚོད་ངོས་ནས་མཚམས་འཇོག་དགོས་བྱུང་སོང།
དེ་རིང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་འགན་འཛིན་བུ་ཆུང་ཚེ་རིང་ལགས་དང་ཡོ་རུབ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་འགན་འཛིན་དབང་པོ་བཀྲས་མཐོང་ལགས་རྣམ་པ་གཉིས་ཀྱིས་ད་ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡོངས་ཁྱབ་རང་བཞིན་ལྡན་པའི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་དུས་བཅད་བསྐྱར་ཞིབ་གནང་བའི་གནས་སྐོར་ལ་ངའི་མཉམ་དུ་གླེང་མོལ་བྱས་ལ་དུས་ཆེན། ལྷོ་ཁ་རྣམས་ཐུགས་རྗེ་གནང། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཁྲའེ་ལྷུན་གྲུབ་ཚེ་རིང།